ལམ་སྒྲོན་དཔེ་གསར་སློབ་གྲྭ་དེ་ཉིད་ལ་དྭགས་ཀྱི་སིའི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭ་བསྐྲུན་རྒྱུ་ཡིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་མི་རབས་རྗེས་མའི་ན་གཞོན་ཚོར་དེང་དུས་ཀྱི་ཤེས་ཡོན་སློབ་གསོ་དང་ནང་སེམས་ཀྱི་ཞི་བདེ་བསྐྲུན་ཐབས་ཀྱི་སྐོར་ལ་སློབ་ཁྲིད་གནང་རྒྱུ་དེ་གལ་ཆེན་པོ་ཡིན་པ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་ཨི་ཐི་ཀའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་ནང་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སྐོར་ལ་ལྷན་ཚོགས་ཀྱི་ཐོག་བཀའ་བསྩལ་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང་མཇུག་ཏུ་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར་ལྷོ་ཨ་ཕི་རི་ཀའི་ལུ་ཛུའི་སྲས་མོན་གྷོ་སུ་ཏི་བུ་ཏི་ལི་ཙི་མཆོག་འདས་གྲོངས་སུ་ཕྱིན་པར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་གསོའི་གསུང་འཕྲིན་སྩལ་ཡོད་པའི་སྐོར་ལ་བཞུགས་སྒར་དྷརྨ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཚེས་བཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ལྷོ་ཨ་ཧྥེ་རི་ཁའི་ཛུ་ལུའི་སྲས་དང་ཡུལ་དེའི་གྲོས་ཚོགས་འཐུས་མི་དུས་ཡུན་རིང་ཤོས་གནང་མྱོང་མཁན་སྐུ་ཞབས་མོན་གྷོ་སུ་ཐུ་བུ་ཐེ་ལེ་ཛེ་མཆོག་འདི་ཚེས་དགུ་ཉིན་དགུང་གྲངས་དགུ་བཅུ་གོ་ལྔའི་སྟེང་འདས་གྲོངས་སུ་ཕྱིན་པར་དམ་པ་ཁོང་གི་ནང་མི་ལྷན་རྒྱས་དང་རྗེས་འབྲངས་པ་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་བའི་ནང། གོང་ས་མཆོག་གིས་ངོས་རང་འདས་པོ་ཁོང་དང་ཐེངས་མང་ཐུག་འཕྲད་བྱུང་མྱོང་ཡོད་ཅེས་དང་དམ་པ་ཁོང་ནི་ངོས་དང་བོད་མི་རྣམས་ལ་སེམས་ཉེ་བའི་གྲོགས་པོ་ཞིག་ཡིན་ཞེས་དང་དམ་པ་ཁོང་ནས་དགུང་ལོ་དགུ་བཅུ་གོ་ལྔ་བར་མི་ཚེའི་དོན་སྙིང་ལྡན་པའི་ངང་བསྐྱལ་ཡོད་ཅེས་བཀའ་སྩལ་འདུག་ཅིང། ཡང་གོང་ས་མཆོག་གིས་མུ་མཐུད་དམ་པ་ཁོང་ནི་བོད་ཀྱི་ཆེ་མཐོང་དང་རང་དབང་གི་ཆེད་ཐུགས་སྣང་ཆེན་པོའི་ངང་རྟག་ཏུ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་རྟག་ཏུ་བཀའ་དྲིན་བསམ་བཞིན་ཡོད་ཅེས་བཀའ་བསྩལ་འདུག་ཡང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཞལ་པར་བརྒྱུད་བཀའ་འདྲི་ཞུས་པར་དམ་པ་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ལྷོ་ཨ་ཧྥི་རི་ཀར་མཇལ་འཕྲད་གནང་ཡོད་པ་དང་རིམ་པས་གོང་ས་མཆོག་དང་ཐེངས་མང་མཇལ་འཕྲད་ཀྱིས

South Africa དེ་འདྲ་ནང་སྲིད་བློན་ཆེན་ཤར་བ་ཨན་དྷི་ཆེ་ཨན་ནི་ཁོ་རང་ཚོ South Africa ནང་ལ་ད་དཔེར་ན་གྲངས་ཉུང་མི་རིགས་དཀའ་ངལ་དང་གང་འདྲ་གང་ཅིའི་ཐད་ནས་ཨན་ནི་དཀའ་ངལ་ཡོད་ཚད་ཚང་མ་ཁོ་རང་ཚོ་ད་ཉམས་མྱོང་ཡོད་ཙང་ཨན་ནི་ང་ཚོ་བོད་པའི་ཐོག་ལ་ཨན་ནི་ཁོ་རང་གི་ཁ་སོ་ར་ཤ་གི་ཁ་ཐུག་སི་ཁ་སོ་ཐུགས་ཁུར་ཆེན་པོ་བྱེད་བ་དང་ཨན་རྒྱ་བོར་བུ་ཤི་ཕ་ནེ་པ་ཤི་བི་ནང་དུས་ཙ་ནས་ཨན་ནི་ཁོ་རང་བྱས་ཨན་ནི་དེ་ནས་རྗེས་ལ་ད་ལྟ་དཔེར་ན་ཨི།

ཞེ་དྲགས། ཐུགས་ཁུར་ཆེན་པོའི་ཐོག་ནས་རྒྱབ་སྐྱོར་གནང་ཡོད་རེད། གཞི་རྩའི་སྲས་དམ་པ་སྐུ་ཞབས་མེ་ཀུ་སུ་ཐུ་བུ་ཐེ་ལེ་ཛི་མཆོག་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཡོད་མཁན་ཞིག་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་དགུ་ལོ་ལྷོ་ཨ་ཕི་རི་ཁའི་གཞུང་གི་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཐོང་མཆན་བཀག་འགོག་སྐབས་སྲས་དམ་པ་སྐུ་ཞབས་མེ་ཀུ་སུ་ཐུ་བུ་ཐེ་ལེ་ཛི་མཆོག་གིས་སྔ་ཕྱི་རིམ་པར་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་སོགས་ལ་གཏུག་བཤེར་གནང་ཡོད་ཅིང་དམ་པ་ཁོང་གིས་ལྷོ་ཨ་ཕི་རི་ཁའི་གཞུང་གི་བྱ་སྤྱོད་དེའི་རིགས་ནི་གཙོ་བོ་རྒྱ་ནག་ལ་བསྟུན་མཁན་ཁོ་ན་ཡིན་ཞེས་བརྗོད་ཡོད་པ་རེད། ཡང་དམ་པ་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་བཅུ་གྱ་དྲུག་ལ་ཕེབས་པའི་སྐུའི་འཁྲུངས་སྐར་སྐབས་འཚམས་འདྲིའི་གསུང་འཕྲིན་ནང ྋགོང་ས་མཆོག་གིས་ཆབ་སྲིད་ཀྱི་འགན་དབང་མི་དམངས་ཀྱིས་འདེམས་པའི་དབུ་ཁྲིད་ལ་བསྩལ་ཡོད་སྟབས་དམ་པ་ཁོང་དང་ཁོང་གི་ཆབ་སྲིད་ཚོགས་པ་ནས་དུས་རྟག་ཏུ་བོད་དོན་ལ་རྒྱབ་སྐྱོར་ཡོད་ཅེས་བཀོད་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། འཛམ་གླིང་ནང་གི་དཔལ་འབྱོར་གྱི་ཐོག་ནས་ཡར་ཐོན་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་ཀྱི་ཐོག་ཡུཀ་རེན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་དགོངས་ཚུལ་མི་མཐུན་པའི་དཀའ་རྙོག་སེལ་ཐབས་སུ། རྒྱ་གར་གྱི་སྲིད་བློན་ན་རིན་དཱ་མོ་དི་མཆོག་གིས་འབྲེལ་བའི་ཟམ་པ་ལྟ་བུ་གནང་ནས་འགྲིག་འཇགས་གནང་ཐབས་གནང་བར་ལམ་ལྷོངས་བྱུང་ཡོད་ལུགས་རྒྱལ་ས་ལྡི་ལི་ནས་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག། དེ་ཡང་རེས་གཟའ་ཉི་མའི་ཉིན G-20ལྷན་ཚོགས་ཀྱི་མཇུག་མ་སྒྲིལ་གྱི་གོང་ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་ནས་དམག་བརྒྱབ་བཞིན་པའི་ཐོག་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་དབར་དགོངས་ཚུལ་མི་མཐུན་པ་དང་དོགས་གཞི་ཆེན་པོ་ཡོད་ཀྱང་སྲིད་བློན་མོ་དི་མཆོག་གི་སྤྱི་མོས་ཀྱི་སྤྱི་བསྒྲགས་ཀྱི་ཚིག་དོན་ལ་གྲོས་འཆམ་བྱུང་འདུག་ཨིན་ཇིའི་སྲིད་བློན་རི་ཤི་སི་ནེག་མཆོག་གིས་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམས་ནས་བརྡ་ལན་ཧ་ཅང་ཆེན་པོ་ཞིག་སྤྲད་རྒྱུར་སྤྱི་མོས་བྱུང་ཡོད་པ་གསུངས་བཞག་འཇར་མན་གྱི་དབུ་ཁྲིད་ཨོ་ལིབ་ཤོ་ལིས་མཆོག་གིས་དེ་ནི་རྒྱ་གར་གྱི་ཕྱི་འབྲེལ་འཐབ་ཇུས་ལམ་ལྷོངས་ལྡན་པ་ཞིག་བྱུང་ཡོད་པ་དང་ལྷན་ཚོགས་མ་འཚོགས་གོང་ལ་མང་པོས་དེ་ལྟར་བྱུང་དཀའ་བའི་དགོངས་ཚུལ་གསུང་མཁན་བྱུང་ཡོད་པ་རེད་ཅེས་གསུངས་བཞག་རྒྱ་གར་གྱི་ཕྱི་འབྲེལ་བློན་ཆེན། Subramaniam Jaishankar། མཆོག་གིས་གསལ་བསྒྲགས་དེ་ནི་ད་ལྟའི་དངོས་ཡོད་གནས་སྟངས་ལ་གཞིགས་པ་ཞིག་ཡིན་ལུགས་གསུངས་བཞག། ཐེངས་དེའི་ཡུཀ་རེན་གྱི་དམག་འཁྲུག་དང་འབྲེལ་བའི་སྤྱི་མོས་གྲོས་ཆོད་དེའི་ནང། ར་ཤི་ཡར་ཡོངས་གྲགས་སྐྱོན་བརྗོད་དེ་འདྲ་བྱས་མེད་ཀྱང། སྔ་ལོའི G-20ལྷན་ཚོགས་ཀྱི་སྐབས་ཀྱི་བསྒྲགས་གཏམ་ལས་བརྗོད་ཚིག་འཇམ་པ་ཡོད་པ་དང། ཐེངས་དེའི་བསྒྲགས་གཏམ་ནང། ར་ཤི་ཡ་ཡིས་ཡུཀ་རེན་ལ་བཙན་འཛུལ་བྱེད་བཞིན་པ་ཞེས་པའི་བརྗོད་ཚིག་འཁོད་མེད་པ་དང། དེའི་ཚབ་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་ནང། རྒྱལ་ཁབ་ཚང་མས་ས་ཁུལ་མངའ་ཁོངས་སུ་བཅུག་ཐབས་སུ་རྒྱལ་ཁབ་སུ་འདྲ་ཞིག་གི་ཐོག་དྲག་ཤུགས་ཀྱི་ལས་འགུལ་སྤེལ་མི་རུང་བ་དང། རྒྱལ་ཁབ་གཞན་གྱི་རང་དབང་དང་བདག་དབང་སོགས་ཆབ་སྲིད་ཀྱི་རང་བཙན་འཕྲོག་མི་རུང་ཞེས་འཁོད་འདུག་ལ། དེར་རྒྱལ་ཁབ་ཚང་མས་མོས་མཐུན་གནང་ནས། རྒྱ་གར་གྱི་ཕྱི་འབྲེལ་འཐབ་ཇུས་དེ་ལམ་ལྷོངས་ལྡན་པ་ཞིག་ཏུ་གྱུར་དུ་བཅུག་ཡོད་པ་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང། དབྱིན་ཇིའི་སྲིད་བློན་རི་ཤི་སུ་ནིག་མཆོག་གིས། རྒྱ་ནག་གི་གསང་མྱུལ་བས་དམངས་གཙོའི་རྒྱལ་ཁབ་དབྱིན་ཇིའི་ནང་ཐེ་ཇུས་བྱས་པ་དེ་ནི་ཧ་ཅང་བློ་འཚབ་བྱ་དགོས་པ་ཞིག་རེད་ཅེས་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་སྲིད་བློན་རི་ཤི་སུ་ནིག་མཆོག་གིས G-20ཞེས་པའི་ཡར་ཐོན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ཀྱི་སྐབས་རྒྱ་ནག་གི་སྲིད་བློན་ལི་ཆིང་ལ་ཉེ་ཆར་དབྱིན་ཇིའི་གྲོས་ཚོགས་ཀྱི་ཐོག་ཉམས་ཞིབ་བྱ་མཁན་རྒྱ་རིགས་གསང་མྱུལ་བ་ཞིག་འཛིན་བཟུང་བྱས་ཡོད་པ་དང་དེ་ནི་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་ཡིན་པ་སོགས་གསུངས་ཡོད་པའི་སྐོར་དབྱིན་ཇིའི་གཞུང་གི་མགྲིན་ཚབ་པས་གསར་འགོད་པར་བཤད་བཞག་དེ་ཡང་རེས་གཟའ་སྤེན་པའི་ཉིན་དབྱིན་ཇིའི་ཉེན་རྟོག་པས་ལོ་ན་ཉི་ཤུ་ཙམ་ལ་སོན་པའི་རྒྱ་རིགས་སྐྱེས་པ་ཞིག་འཛིན་བཟུང་བྱས་ཡོད་འདུག་ཁོ་པ་ནི་དབྱིན་ཇིའི་གྲོས་ཚོགས་ཀྱི་སྐོར་ཉམས་ཞིབ་བྱ་མཁན་ཞིག་ཡིན་འདུག་འདི་ལོའི་ཕྱི་ཟླ་གསུམ་པའི་ནང་དུའང་ལོ་ན་སུམ་ཅུ་ལ་སོན་པ་ཞིག་དང་ཁོ་པའི་རོགས་པ་ལོ་ན་ཉི་ཤུ་ལ་སོན་པའི་རྒྱ་རིགས་ཤིག་བཅས་རྒྱ་རིགས་གཉིས་གསང་ཉུལ་བ་ཡིན་པའི་དོགས་གཞི་ཅན་གྱི་འོག་དབྱིན་ཇིའི་གཞུང་གིས་གསང་བའི་ཁྲིམས་ཤིག་གི་ཐོག་ནས་འཛིན་བཟུང་བྱས་ཡོད་འདུག་རེས་གཟའ་སྤེན་པའི་ཉིན་དོགས་གཞི་ཅན་གྱི་རྒྱ་རིགས་དེ་དང་དབྱིན་ཇིའི་རྙིང་ཞེན་ཅན་གྱི་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་འབྲེལ་བ་ཡོད་ལུགས Sunday Times ཞེས་པའི་གསར་ཤོག་གིས་ཐེར་འདོན་བྱས་ཡོད་པ་དང། དེ་བཞིན་རྒྱ་རིགས་ཁོ་པས་ཧ་ཅང་ཚོར་བ་རྣོ་བའི་མཁྱེན་རྟོགས་ཡོད་མཁན་གྱི་གྲོས་ཚོགས་ཀྱི་འཐུས་མི་གཞན་ཁག་ཅིག་དང་འབྲེལ་བ་བྱེད་ཐབས་བྱས་ཡོད་ལུགས་བཀོད་འདུག། ཡང་གནས་ཚུལ་གཞན་ཞིག་ནང། ཨི་ཏྲ་ལིའི་སྲིད་བློན་མི་ལོ་ནི་མཆོག་གིས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནས་ཕྱིར་འཐེན་གནང་འཆར་ཡོད་པ། G20 ལྷན་ཚོགས་ཀྱི་སྐབས་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་ཡོད་ལུགས་རེས་གཟའ་ཉི་མའི་ཉིན་ཨི་ཏྲ་ལིའི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་ལུགས་ལུང་འདྲེན་བྱས་ནས་རོམ་ནས་རོལ་ཏྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཨི་ཏྲ་ལི་ནི G7 ཞེས་པའི་སྟོབས་ཆེན་རྒྱལ་ཁབ་བདུན་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཞེས་པའི་ལས་འཆར་ནང་ལ་མཉམ་ཞུགས་བྱ་རྒྱུའི་ས་རྟགས་བཀོད་མཁན་རྒྱལ་ཁབ་གཅིག་པུ་དེ་ཡིན་པ་དང། ད་ལན་ཨི་ཏྲ་ལིའི་སྲིད་བློན་མི་ལོ་ནི་མཆོག་གིས་རྒྱ་ནག་གི་ལས་གཞི་དེ་ནས་ཕྱིར་འཐེན་གནང་འཆར་ཡོད་པ་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་ཡོད་པ་དང། ལི་ཡིས་ཨི་ཏྲ་ལིའི་སྲིད་བློན་མཆོག་ལ་དེའི་ཐོག་བསྐྱར་དུ་དགོངས་བཞེས་ཡོང་བའི་ནན་སྐུལ་ཞུས་བཞག། ཨི་ཏྲ་ལིའི་སྲིད་གཞུང་ཟུར་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ཐོག་ལ་མཉམ་ཞུགས་བྱ་རྒྱུའི་གན་ཡིག་ལ་ས་རྟགས་བཀོད་ཡོད་པ་དང། ཨི་ཏྲ་ལིའི་ཆབ་སྲིད་པ་མང་པོས་རྒྱ་ནག་གི་ལས་འཆར་དེས་ཨི་ཏྲ་ལི་ལ་ཁེ་ཕན་ག་རེ་ཡོད་མེད་ཀྱི་ཐོག་དགོངས་ཚུལ་དང་དྲི་བ་མང་པོ་ཡོང་བཞིན་ཡིན་འདུག་ལ། ལྷག་པར་དུ་ཨི་ཏྲ་ལིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཐོག་ལ་མཉམ་ཞུགས་བྱས་པ་དེས་མནའ་མཐུན་ནུབ་ཕྱོགས་ཡུལ་གྲུ་ཚོས་དེ་ནི་རྒྱ་ནག་གི་ཤུགས་རྐྱེན་སྤེལ་ཐབས་ཀྱི་ལས་འཆར་ཞིག་ཡིན་པའི་དོགས་ཟོན་གྱི་རང་བཞིན་ཞིག་ཏུ་གྱུར་ཡོད་པ་རེད། དེ་བཞིན་ཨི་ཏྲ་ལིའི་ཆབ་སྲིད་པ་ནང་ཁུལ། བསམ་ཚུལ་མི་མཐུན་པའི་རྒྱུ་ཞིག་ཏུའང་གྱུར་ཡོད་འདུག། དེ་ནས་ལ་དྭགས་ཤེལ་ལམ་སྒྲོན་དཔེ་གསར་སློབ་གྲྭ་དེ་ཉིད་ལ་དྭགས་ཀྱི་སིའི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་རྒྱུ་ཡིན་པ་རེད་འདུག་ཞིབ་གསལ་ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་འགྲུབ་པའི་རེ་བར་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ས་གནས་ཀྱི་སིའི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་པའི་རྟེན་འབྲེལ་མཛད་སྒོ་ཚུགས་སོང། དེ་ཡང་དེང་དུས་ལ་དྭགས་ཀྱི་སྤྱི་ཚོགས་ནང་གི་དགོས་མཁོ་དང་བསྟུན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་འགྲུབ་པའི་རེ་བ་ཡིན་པ་ཤེལ་ལམ་སྒྲོན་དཔེ་གསར་སློབ་གྲྭའི་སྦྱིན་བདག་དམིགས་བསལ་ཡིན་པ་དགེ་བཤེས་བློ་བཟང་ཚེ་དབང་ལགས་ཀྱིས་གསུངས་བྱུང། ཁོ་རང་བཟོ་དགོས་རྒྱུ་མཚན་གཙོ་བོ་དེ་ད་ང་ཚོས་མཁྱེན་མཁྱེན་པ་རེད་ཅི་ཟེར་ར་ཞུ་མ་དགོས་རེད་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་གཙོ་བོ་སོ་དྲི་རེད་འདི་གི་དགོངས་གཞི་ལ་བལྟས་ནས་ང་ཚོའི་འདི། གང་ཐུབ་ཅི་ཐུབ་སོགས་འདྲ་ཞིག་ང་ཚོའི་འདི་རྒྱལ་བ་རིན་པོ་ཆེའི་དགོངས་གཞི་འདི་ལ་གར་ཤོར་ད་ཞལ་འདེབས་ད། རྩ་བའི་བླ་མའི་དགོངས་གཞི་ཡར་སྤེལ་ཡག་གི་ཆེད་དུ་ང་ཚོ་འདི་ཤུགས་འདྲ་ཞིག་རྒྱབ་བསྡད་ཡོད། འདི་འདི་བྱས་ནས་ང་ཚོའི་འདི། སི་ཤེས་ཡོན་ཐོག་ལ་ལས་ཀ་ག་རེ་བྱས་པ་ཡིན་ན། འདི་བསམ་བློ་འདི་འཁྱེར་ནས་ལས་ཀ་བྱས་པ་ཡིན་ན་དེ་ཁྱོན་ནས་ད་མ་གྲུབ་པ་ཟེར་ཞིག་ཁྱོན་ནས་མི་འདུག་དཔལ་འབྱོར་ཐོག་ལ་རོགས་རམ་བྱེད་ཀྱི་ཁོ་ཚོས་ང་ལ་འབོད་སྐུལ་འདྲ་ཞིག་བྱས་པ་རེད་ད་ངས་མཐོང་བའི་དཔལ་འབྱོར་རང་གིས་དཔལ་འབྱོར་རང་བྱས་ཏེ་ནི་ད་ཁོ་དཔལ་འབྱོར་པེ་ཤ་ཁོ་ཅིག་བསྒྲིགས་འགྲོ་ར་ད་འདི་གི་ངས་ང་རང་གིས་གལ་ཆེ་དེ་ག་རེ་མཐོང་སོང་ལབ་ན་ད་ལྟ་སི་ཤེས་ཡོན་སློབ་གསོ་ག་རེ་རེད་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་ད་ངས་དཔལ་འབྱོར་གྱི་ཐོག་ནས་དེ་ཁོ་ཚོ་ལ་རོགས་པ་བྱས་དུས། ང་ལ་ངེད་ཀྱི་འདོད་པ་དེ་ག་རེ་ཡོད་ལབ་ན་སྐྱབས་མགོན་རིན་པོ་ཆེ་དགོངས་གཞི་སྒྲུབ་པ་དེ་ངའི་འདོད་པ་ཆེ་ཤོས་དེ་རེད། དཔལ་འབྱོར་ད་ངས་གལ་ཞེ་དྲག་གལ་ཆེན་པོ་ཞེ་དྲག་མཐོང་གི་མི་འདུག་ད་གལ་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་དགོངས་གཞི་དེ་ཟིན་ནས་ངས་ད་ག་རང་ལ་དཔལ་འབྱོར་མཉམ་དུ་དཔལ་འབྱོར་རོགས་པ་བྱས་པ་ན་ངས་ཁོང་ཚོས་ངའི་ཁ་ཉན་གི་རེད་བསམས་ཙང་ངས་དེ་ཡི་སི་ཤེས་ཡོན་སློབ་གསོ་ཡི་དེ་ངས་ཞུ་རྒྱལ་མཚོ་དར། ཡང་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་འདི་ཉིད་སི་ཤེས་ཡོན་སློབ་གསོ་ཡི་དཔེ་སྟོན་སློབ་གྲྭ་ཞིག་བསྒྱུར་ཕྱིར་ཐོག་མར་སློབ་གྲྭའི་དགེ་རྒན་དང་ལས་བྱེད་ཀུན་ལ་ཟབ་སྦྱོང་གནང་རྗེས་ཉིན་ལྟར་སློབ་གྲྭར་ཞོགས་པའི་དུས་འཛོམས་སྐབས་སྐར་མ་ལྔ་རེ་ཡི་སི་ཤེས་ཡོན་ཐོག་སྦྱོང་བརྡར་གནང་རྒྱུ་ཡིན་པ་དང་རིམ་པས་སློབ་གྲྭའི་བསླབ་གཞི་ནང་བཅུག་རྒྱུ་ཡི་འཆར་གཞི་ཡོད་པ་སློབ་གྲྭའི་སློབ་སྤྱི་ལགས་ཀྱིས་གསུངས་བྱུང། རྒྱ་གར་ནང་སི་ཤེས་ཡོན་དང་འབྲེལ་སི་ལར་ནིང་ཨིན་ཌི་ཡ་ཡིས་ཐུགས་འགན་དམིགས་བསལ་བཞེས་ཀྱི་ཡོད་པ་དང་དེ་བཞིན་སི་ལར་ནིང་ཨིན་ཌི་ཡའི་འོག་རྒྱ་གར་རྒྱལ་ཁབ་ཀྱི་ཕྱོགས་སྡེ་ཁག་ཚང་མར་སི་ཤེས་ཡོན་སྦྱོང་བརྡར་སྤྲོད་ཕྱིར་སྐུ་ཚབ་ཚོགས་པ་དང་ལས་བྱེད་འདྲ་མིན་ཡོད་པའི་ནང་ནས་ལ་དྭགས་གཙོས་ཧི་མ་ལའི་རི་ལྗོངས་ཀྱི་ས་གནས་ཀུན་ལ། རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱིས་ཐུགས་འགན་བཞེས་ཀྱི་ཡོད་པ་རེད་འདུག་དེ་ཡང་ད་ལན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ས་གནས་ཀྱི་དཔེ་སྟོན་སློབ་གྲྭར་བདམས་པའི་རྒྱུ་མཚན་དུ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་འགན་འཛིན་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་འདི་ལྟར་གསུངས་བྱུང། ཨི་སྐུལ་བུ་ཁེར་བསྟན་ནང་ཨི་གཟུགས་བྱ་རུ་ཚང་མ་སང་ཏྲ་ཨི་ན་རྩ་རྩ་གཅིག། སློབ་གྲྭ་འདི་ལ་བརྩིས་པ་ཡིན་ན་སློབ་ཕྲུག་བརྒྱ་ཙམ་ལས་མི་འདུག་དེ་འདྲ་ཡིན་དུས་དཔེ་སྟོན་སློབ་གྲྭ་ལབ་དུས་སློབ་ཕྲུག་ཉུང་ཉུང་ཞིག་ལས་མེད་དུས་ཉམས་ཞིབ་བྱེད་ཡ་ཡང་ལས་སླ་རུ་དང་ཚགས་ཚུད་དུ་ཡོང་གི་རེད་བསམ་གྱི་འདུག་ཡང་དགེ་རྒན་དང་ལས་བྱེད་ལ་སྦྱོང་བརྡར་སྤྲད་ཚར་རྗེས་སློབ་ཕྲུག་ཀུན་ལ་བསླབ་ནས་ཚང་མའི་སེམས་ཁམས་གནས་སྟངས་ཡར་རྒྱས་ཇི་འདྲ་འགྲོ་གི་ཡོད་པ་རྣམས་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་བསྐུར་ནས་དེ་ལ་བབ་པའི་བསྒྱུར་བཅོས་འཁྱེར་དགོས་མིན་ཐོག་ང་ཚོ་ཚོད་ལྟ་བྱེད་ཡ་ཡིན་སློབ་གྲྭ་དེ་ལ་སློབ་ཕྲུག་མང་པོ་མེད་དུས་ང་ཚོ་ལ་ལག་བསྟར་བྱེད་ཡ་ཡང་ཚགས་ཚུད་པ་བྱུང་བའི་རེ་བ་ཡོད། ང་ཚོའི་འགན་གཙོ་བོ་དེ་སློབ་གྲྭ་དང་གཞན་ཀུན་ལ་སྣེ་ཁྲིད་བྱེད་ཡ་དེ་རེད་དམིགས་བསལ་དུ་ས་གནས་འཛིན་སྐྱོང་རྣམས་ལ་སི་ཤེས་ཡོན་སྲིད་བྱུས་ནང་ལེན་ཕྱིར་ཁ་གསལ་བཟོ་ཡ་ཡང་སི་ཤེས་ཡོན་གྱི་བསླབ་གཞི་ཚང་མ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་བཟོ་གི་ཡོད་པ་དང་སློབ་གྲྭ་ཚང་མས་ལག་བསྟར་བྱེད་ཀྱི་ཡོད་དུས་ང་ཚོའི་ལས་འགན་དེ་ཚང་མའི་བར་འབྲེལ་བ་བཟོ་ཡ་དེ་དམིགས་བསལ་ཆགས་ཡོད། ལ་དྭགས་ས་གནས་སུ་སི་ཤེས་ཡོན་སློབ་གསོ་དང་འབྲེལ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་དྲ་ཐོག་དང་དེ་བཞིན་རྒྱ་གར་ལྷོ་ཕྱོགས་སུ་སི་ཤེས་ཡོན་སློབ་གསོའི་མཐུན་སྦྱོར་འོག་གོ་རིམ་དང་པོའི་སློབ་སྦྱོང་ཐོབ་ཡོད་པ་ཚེ་རིང་དབང་འདུས་ལགས་ཀྱིས་གཏམ་བཤད་གནང་སྐབས་ད་ལན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་ནས་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བདམས་པར་བསྔགས་བརྗོད་དང་མཉམ་དཔེ་སྟོན་སློབ་གྲྭ་ཞིག་ཆགས་པར་ཐུགས་འགན་ཆེན་པོ་ཡོད་པ་གསུངས་སོང། འདི་དང་འབྲེལ་ལ་དྭགས་ས་གནས་ནས SEE ཤེས་ཡོན་སློབ་གསོའི་ཐོག་གོ་རིམ་དང་པོའི་སྦྱོང་བརྡར་ཐོབ་ཡོད་མཁན་ས་གནས་འཛིན་སྐྱོང་འོག་ཚུད་པའི District Institute for Education Training ངམ་གླེ་རྫོང་གི་ཤེས་ཡོན་སྦྱོང་བརྡར་སྤྲོད་ས་ནས་ཡིན་པ་ཚེ་རིང་དབང་འདུས་ལགས་ཀྱིས། གཡུ་ཡང་སོ་མ་ཡང Concept གཅིག། དཔེ་སྟོན་སློབ་གྲྭ་ཞེས་ལྟ་བ་གསར་པ་ཞིག་ཡིན་དུས་དངོས་གནས་སློབ་གྲྭ་ཁག་གཅིག་གིས SEE ཤེས་ཡོན་རང་གི་སློབ་གྲྭ་ནང་ཡོད་བཞིན་དུ་སློབ་གྲྭ་གཅིག་དཔེ་སྟོན་སློབ་གྲྭ་ཆགས་པ་ཡིན་ན་ཚང་མས་སློབ་གྲྭ་དེ་ལ་དོ་སྣང་བྱེད་ཀྱི་རེད་དཔེ་སྟོན་སློབ་གྲྭ་དེ་འདྲའི་དཔེ་སྟོན་འོས་པ་ཞིག་ཆགས་ན་རིམ་པས་དངོས་གནས་ང་ཚོའི་རེ་བ་བཞིན་ལ་དྭགས་དེ་རྒྱ་གར་དང་རྒྱལ་སྤྱིའི་སྟེང་དཔེ་སྟོན་འོས་པ་ཞིག་འགྱུར་རྒྱུ་ཡི་རེ་བ་བྱེད་ཀྱི་ཡོད།

ལྟ་སྐོར་ང་ཚོ་ཤེས་ཡོན་བཟང་སྤྱོད་ཀྱི་ཐོག་ལ་འདི་འབད་བརྩོན་བྱེད་ཀྱི་འཆར་གཞི་ཅིག་རེད་འདོད་རོ། སོང་ཙང་འདི་གཉིས་ཅར་པས་དངོས་གནས་ཟུང་འབྲེལ་ཡག་པོ་ཞིག་བྱུང་སོང་ན་དངོས་གནས་ཕན་ཐོག་ཧ་ཅང་ཡག་པོ་ཞིག་བྱུང་ས་རེད་ང་རང་གི་བསམ་བློ་དེ་འདྲ་བ་ཡིན། སློབ་གྲྭའི་དགེ་རྒན་རྣམས་ལ་ཐོག་མ་ཉིན་བཞིའི་རིང SEE ཤེས་ཡོན་གྱི་ཟབ་སྦྱོང་ཞིག་གནང་འདུག་པས་དེ་ཡི་ཐོག་དགེ་རྒན་རིན་ཆེན་སྒྲོལ་མ་ལགས་ཀྱིས། མཆོག་ནི་རྩམ་ཐུབ། ཨི་གཟུགས་བཅོས་ནད་ལས་ཀོ་ཤི་ཤི། སློབ་གྲྭ་དགེ་རྒན་ཞིག་གི་ཚུལ་ལ་ཙམ་ཐུབ་འབད་བརྩོན་བྱས་ཡིན SEE ཤེས་ཡོན་དེ་སློབ་གྲྭ་དང་ནང་ལ་མ་བསླབས་སྔོན་དུ་ང་རང་སྒེར་གྱི་ངོས་ནས་ཡག་པོ་སྦྱང་ཐུབ་ཡ་དེ་གལ་ཆེ་ཤོས་མཐོང་གི་འདུག་ཡང་ག་ལེར་ཚང་མ་ལ་ཚགས་ཚུད་པོ་བྱུང་བ་ཡིན་ན་ཡུལ་རེའི་སྤྱི་ཚོགས་ཡར་རྒྱས་འགྲོ་ཡ་ཞིག་མཐོང་གི་འདུག SEE ཤེས་ཡོན་ཟེར་དུས་ཆོས་དང་འབྲེལ་བ་དམིགས་བསལ་མེད་དུས་ཕ་མ་རེད་ཡང་ཡུལ་མི་ཁྱིམ་མཚེས་སུ་ཞིག་གིས་ལག་བསྟར་བྱེད་རྒྱུ་ལས་སླ་བོ་མཐོང་གི་འདུག། དེ་བཞིན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ལ་དྭགས་ཀྱི SEE ཤེས་ཡོན་སློབ་གསོ་ཡི་དཔེ་སྟོན་སློབ་གྲྭར་བསྐྲུན་པའི་རྟེན་འབྲེལ་མཛད་སྒོ་ལ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་མི་སྣ་མང་པོ་བོས་ཡོད་པའི་ནང་ནས་ཡུལ་མི་ཡང། ཕེབས་འདུག་ཡུལ་མི་ཁག་ཅིག་ནས SEE ཤེས་ཡོན་གྱི་སློབ་གསོ་ཡུལ་མི་ལའང་དགོས་མཁོ་སྟོན་མཁན་ཡང་བྱུང་སོང་ལ་ད་ལྟའི་ཆར་དམིགས་བསལ་དུ་ལ་དྭགས་ས་གནས་སུ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱིས་ས་གནས་འཛིན་སྐྱོང་དང་འབྲེལ་བ་གནང་བའི་བརྒྱུད་དཔེ་སྟོན་སློབ་གྲྭ་བཅས་གཞུང་གི་སློབ་གྲྭ་གསུམ་ལ་ཚོད་ལྟ་བྱེད་རྒྱུ་དེ་བཞིན་ལ་དྭགས་གླེ་རྫོང་གཅིག་པུ་མིན་པར་དཀར་དཀྱིལ་རྫོང་ལ། དེ་ནས་ཨ་མེ་རི་ཁའི་ཤར་ཕྱོགས་གྲོང་ཁྱེར་ཨི་ཐི་ཀའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དབུ་འབྱེད་གནང་ཡོད་པའི་སྐོར་ལ་འདི་ག་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་ནང་གི་གྲོང་ཁྱེར་ཨི་ཐི་ཀའི་ནང་ཡོད་པའི་རྣམ་རྒྱལ་གྲྭ་ཚང་ནང་ཆོས་སློབ་གཉེར་ཁང་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ཁུལ་དེར་གོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཚན་ཐོག་དཔེ་མཛོད་ཁང་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཞིག་གསར་བཞེངས་གནང་རྒྱུའི་འཆར་གཞི་བཏོན་གནང་སྟེ་རིམ་པས་འགྲོ་གྲོན་གཏོང་མིག་དང། གཞན་ཡང་ཁང་པའི་བཀོད་དབྱིབས་ཇུས་འགོད་གནང་རྒྱུ་སོགས་ལས་དོན་ཁག་སྤེལ་གནང་རྗེས་སྤྱི་ཟླ་དགུ་པའི་ཚེས་བརྒྱད་ཉིན་ལས་གཞི་དེ་དངོས་སུ་གྲུབ་སྟེ་དབུ་འབྱེད་གནང་ཡོད་པ་རེད། དེ་ཡང་ཐེངས་འདིའི་དབུ་འབྱེད་མཛད་སྒོ་དང་བསྟུན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་ནང། ཨེ་ནི་བར་སྐབས་ད་བོད་ཀྱི། ཨ་མི་རི་ཀ་ལ་ཡ་གཅིག། བོད་ཀྱི་ནང་ཆོས་མང་འགྲེལ་བཤད་བརྒྱབ་ནས་བྱས་ན་དེ་ཡ་གཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་བཟོ་འདུག།

བྱས་ཙང་བོད་ཀྱི་ཨ་མེ་རི་ཁའང་དེ་ཡོད་འདུག་པས་ད་དེ་གའི་ད་གང་ལྟར་བྱེད་ཀྱི་དཔེ་ཆ་འཁྲིད་ཡ་དེ་དེ་ཐོག་ལ་ཨེ་ནི་ཤུགས་སྣོན་ཏོག་རྒྱབ་ཐུབ་ན་ཡག་པོ་ཆགས་ཡོད་རེད་དཔེར་ན་ང་ཆ་བཞག་ན་དཔེ་ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉིན་རེ་བཞིན་དུ་བསྒོམས་བསྡད་ཀྱི་ཡོད་ཞོགས་ཀས་ཡར་ལངས་པ་ད་ག་ཚོད་ལྟ་དགོས་འདུག་གོམས་ནས་ཡིན་དུས་རྩ་ནས་ཨེ་ནི་རིམ་པས་རིམ་པས་ཀྱི་བློ་ལ་ཡར།

གང་ལྟར་ཞིག་གིས་སེམས་ཁམས་རིག་པའི་འགྲོ་སྟངས་འདི་དེ་ཡག་པོ་ཤེས་པ་བྱུང་ན་ཀོ་ཕན་ཐོགས་འདུག་ག་ཨ་ནི་ཐུགས་རྗེ་ཆེ། གོང་ས་མཆོག་གི་མཚན་ཐོག་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ནི་ཐོག་རྩེག་གཉིས་ཅན་དང་དེ་ཡི་ནང་གོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁང་ཞིག་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཤོང་པའི་ཚོགས་ཁང་བཅས་འདུག་མ་འོངས་པར་བསྟི་གནས་ཁང་དེ་ཡི་ནང་བོད་པའི་ཆོས་དང་རིག་གཞུང་བཅས་གོང་འཕེལ་གཏོང་ཐབས་གནང་ཡུལ་ལྷག་པར་དུ་གོང་ས་མཆོག་གི་དགོངས་གཞི་དང་མཐུན་པའི་ནང་པ་དང་ཚན་རིག་པའི་བར་བགྲོ་གླེང་གནང་ཡུལ་སེམས་དང་སྲོག་གི་བསྟི་གནས་ཁང་གི་ཚོགས་འདུ་སྐོང་འཚོགས་གནང་ཡུལ་བཅས་སུ་བེད་སྤྱོད་གནང་རྒྱུ་ཡིན་པ་བཅས་གང་ལྟར་གོང་གི་ལས་འཆར་འདིའི་བརྒྱུད་རྒྱལ་སྤྱིའི་མི་རིགས་སུ་འདྲ་ཞིག་ཡིན་རུང་གཙོ་བོ་གོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་ཆོས་ལུགས་རིས་མེད་ཀྱི་ཐོག་ནས། ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་གནང་མཛད་པའི་མཛད་འཕྲིན་ཁག་མང་ཚོགས་ལ་ངོ་སྤྲོད་ཙམ་མ་ཡིན་པར་དེ་ཡི་ནང་སློབ་གཉེར་གནང་ཐུབ་པའི་ཆ་རྐྱེན་བསྐྲུན་ཐབས་སུ་དམིགས་པ་ཞིག་རེད་འདུག་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་ལྟ་བུ་ཆེད་འཛུགས་གནང་བའི་དགོས་དམིགས་གཙོ་བོ་ནི་ད་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཡུལ་གྲུ་ཀུན་ལ་བསྐྱངས་གནང་མཛད་པའི་རླབས་ཆེན་གྱི་མཛད་རྗེས་ཁག་སྲུང་སྐྱོབ་ཞུ་རྒྱུའི་ཆེད་ཡིན་པ་རྣམ་རྒྱལ་གྲྭ་ཚང་གི་ནང་ཆོས་སློབ་གཉེར་ཁང་གི་གཙོ་འཛིན

དེ་བཞིན་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དངོས་སུ་མཇལ་མྱོང་མེད་ན་ཡང། ཆོས་ལུགས་གཞན་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང། ནང་པའི་ཆོས་ལུགས་ནས་བསླབ་གཞི་ལེན་ཐུབ་ཡ་མང་པོ་ཡོད་པ་གསུངས་གི་འདུག་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཤེས་ཡོན་བསྟི་གནས་ཁང་དང་དཔེ་མཛོད་དབུ་འབྱེད་མཛད་སྒོའི་ཐོག་བོད་མི་དང་ཕྱི་རྒྱལ་མི་སྣ་མང་དག་ཅིག་ཕེབས་འདུག་དེ་ཡི་ཁྲོད་བསྟན་འཛིན་ཚེ་དབྱངས་ལགས་ནི་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནས་ཆེད་མངགས་ད་རེས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཕེབས་ཡོད་པ་རེད་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན།

ཨ་རི་ཟེར་མཁན་ས་དེར་བྲེལ་བ་ཆེ་བོ་ཞེ་དྲག་ཡོད་དུས་ང་ཚོ Retreat དང Meditation དེ་ཚོ་གཅིག་ག་འདྲ་སྐད་གྲགས་ཆེན་པོ་དང་འདི་གི་ལམ་སྲོལ་གོམས་གཤིས་དེ་ཞེ་དྲག་ཡོད་དུས་དུ་བ་ལ་མི་ཕེབས་མཁན་མང་དྲགས་ཙང་ཨ་ནི་ཨ་རིའི་ནང་སྤྱི་བཏང་གི་ད་ཏོག་དབྱིབས་ནད་ཡམས་བྱུང་བའི་སྐབས་ལ་མི་མང་པོ་ཅིག་དེ་ལ་ཚུར་སྤོ་བྱས་ས་ཆ་ཉོས་ཡོད་ར་བ་དེ་བྱེད་དུས་ད་དེ་འབྲེལ་གྱི་ང་ཚོ་ད་ནང་པའི་ཆོས་དང་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་མཛད་འཕྲིན་འདི་ཨ་ནི་ད་འདོད་ཀྱི་སྔར་ལས་ཨ་ནི་ཤུགས་ཆེ་བ་ད་རེད་དང་ཨ་ནི་ད་ལྟ་ང་ཚོ་གི་སྦྱིན་བདག་མང་ཆེ་ལོ་རྒན་པ་རེད་ད་ཨ་ནི་ཁོང་རྣམ་ཚོས། ཨ་ཝ་ཚོ་དེ་ཁྲིད་ནས་ཕེབས་ཤར་བ། འདིའི་ས་གནས་ཀྱི་ང་ཚོ་ད་ཨ་རི་ཡུལ་མི་དང་གཞོན་པ་མང་པོ་ཅིག་ལ་ང་ཚོ་ནང་པའི་ཆོས་ཀྱི་ད་ངོ་སྤྲོད་ཡག་པོ་བྱུང་གི་རེད་ཅེས་ཐུགས་ནས་ཐུགས་ལ་ཆོས་དར་ཁྱབ་ཆེན་པོ་སྤྲོད་དང་ང་ཚོ་ང་རང་ཚོ་བོད་མི་ལས་ཀྱི་ཁེ་ཕན་ཆེད་ཡུལ་མི་ལ་ཐུགས་ཕན་མང་པོ་སོས་ཐུབ་འགྲོ་ཟེར་ཞུ་ཡི། ད་རེས་ཨི་ཐ་ག་གྲོང་ཁྱེར་ནང་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་ཁུལ་དེ་ཡི་ནང་རྟེན་གཞི་བྱས་པའི་རྣམ་རྒྱལ་གྲྭ་ཚང་གི་འགན་ཁུར་འོག་ཆེད་འཛུགས་གནང་ཡོད་པ་དང། དཔེ་མཛོད་ཁང་དེ་ཡི་སྒྲོམ་གཞི་དང་ཁྱད་ཆོས་ནི་ཨ་མི་རི་ཀའི་སྲིད་འཛིན་གྱི་དཔེ་མཛོད་ཁང་ལྟར་དཔེ་མཛོད་ཁང་དེ་ཡི་ནང་ལ་གོང་ས་མཆོག་གིས་ད་བར་ལྗགས་རྩོམ་མཛད་པའི་ཕྱག་དེབ་དང་ཆོས་འབྲེལ་གྱི་ཕྱག་དེབ་དེ་བཞིན་བརྙན་མཛོད་དང་གསུང་མཛོད་གཞན་ཡང་སྐུ་ཆས་སོགས་ཡོད་པའི་བསྟི་གནས་ཁང་ཞིག་ཆགས་ཀྱི་འདུག། གནས་ཚུལ་འདི་ཨི་ཐ་ཀ་གྲོང་ཁྱེར་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུ་གི་ཡོད། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། མི་རབས་རྗེས་མའི་ན་གཞོན་ཚོར་དེང་དུས་ཀྱི་ཤེས་ཡོན་སློབ་གསོ་དང། ནང་སེམས་ཀྱི་ཞི་བདེ་བསྐྲུན་ཐབས་ཀྱི་སྐོར་ལ་སློབ་ཁྲིད་གནང་རྒྱུ་དེ་གལ་ཆེན་པོ་ཡིན་པ། སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་ཨི་ཐི་ཀའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་ནང། ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སྐོར་ལ་ལྷན་ཚོགས་ཀྱི་ཐོག་བཀའ་བསྩལ་ཡོད་པའི་སྐོར་ལ། ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།

ལྷན་ཚོགས་ཐོག་ཆོས་ལུགས་མི་འདྲ་བ་བརྒྱད་ཙམ་གྱི་འགོ་ཁྲིད་ཉི་ཤུ་ཙམ་ནས་མཉམ་ཞུགས་གནང་སྟེ་རང་རང་སོ་སོའི་ཆོས་ལུགས་ནང་བྱམས་སྙིང་རྗེ་གྱི་རིན་ཐང་དང་ཉམས་ལེན་བྱེད་ཕྱོགས་ཐད་བཀའ་བསྡུར་གནང་སོང། དེ་ཡང་ལྷན་ཚོགས་ཀྱི་ཉིན་དང་པོའི་ཐོག་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་རིན་པོ་ཆེ་མཆོག་ནས་གོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་ཆོས་ལུགས་རིས་མེད་ཀྱི་ཐོག་ནས་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་གནང་མཛད་པའི

ཕྱིའི་དཔལ་འབྱོར་དང་དེ་འདྲ་ལ་ཡང་ལྟ་ད་ལྟ་བོ་དང་རེ་བ་བཅོལ་ནས་འགྲུབ་ཐུབ་ཡས་མི་འདུག་ད། དཀའ་ངལ་དེ་སེལ་ཐབས་དེ་གཙོ་བོ་དེ་ང་རང་རང་ཚོས་དེ་འཛམ་བུ་གླིང་འདིའི་ནང་ལ་ཡོད་པའི་མི་ས་ཡ་སྟོང་ཕྲག་བརྒྱད་དེ་སོ་སོའི་བསམ་བློའི་ནང་ལོགས་ལ་ཡང་བྱམས་པ་དང་བརྩེ་བ་ཟེར་ཡ་དང་ཞེན་ཁོག་གི་བསམ་བློ་དེ་ཤུགས་ཆེ་རུ་བཏང་ཐུབ་ཡིན་ན་ད་ང་རང་ཚོས་དེ་སྤྱི་ཚོགས་ནང་གི་དཀའ་ངལ་མང་པོ་ཞིག་ཅིག་དེ་སེལ་ཐུབ་པའི་ཆ་ལུགས་ཡོད་རེད་དཀའ་ངལ། རྒྱ་རོབ་ཅིག་ག་དུས་ནས་ག་ག་ནང་ལ་འཛམ་གླིང་ནང་ལ་དཀའ་ངལ་མང་པོ་ཅིག་ད་རང་བྱུང་གི་དཀའ་ངལ་མང་པོ་ཅིག་ཡོད་རེད་ས་ཡོམ་དང།

ནང་པ་སངས་རྒྱས་པའི་ཆོས་དང་ལྟ་གྲུབ་སོགས་ཀྱི་དོ་དབྱིངས་ཡོད་མཁན་མ་འོངས་པར་གཞོན་སྐྱེས་སློབ་གཉེར་བ་དང་ཞིབ་འཇུག་པ་རྩོམ་པ་པོ་བཅས་ལ་ཕན་ཐོགས་ཡོང་སླད་ཆེད་འཛུགས་གནང་བ་ཞིག་རེད་འདུག། གནས་ཚུལ་འདི་ཨི་ཐ་ཀ་གྲོང་ཁྱེར་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུས་ཡོད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། ཐེངས་འདིའི་ན་གཞོན་དང་ཤེས་ཡོན་གྱི་ལེ་ཚན་ནང། ན་གཞོན་ནུས་པའི་ལས་གཞིའི་འགན་འཛིན། ཀུན་བཟང་ཚེ་འཕེལ་ལགས་དང་ལྷན་དུ། འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བོད་རིགས་གཞོན་སྐྱེས་ཚོའི་མདུན་ལམ་ཁ་ཕྱོགས་ཀྱི་སྐོར་ལ་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ན་གཞོན་དང་ཤེས་ཡོན་གྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཁོ་བོ་ཡེ་ཤེས་ཟླ་བ་ཡིན།

ད་ལྟ་བར་དུ་ད་ལས་ཀ་གལ་ཆེ་ཤོས་ལབ་ན་ཨ་ནི། ད་ལྟ་མཐོ་སློབ་ཁག་ལ་ཕྲུ་གུ་མཐོ་སློབ་འགྲིམ་ཁ་ལ་སླེབས་དུས་ཙམ་པ། ཨ་ནི་མཐོ་སློབ་ངོ་སྤྲོད་བྱས་རེད། ཨ་ནི་མཐོ་སློབ་ནང་ལ་ད་སློབ་ཚན་ག་རེ་ལེན་དགོས་ཡོད་མེད་དེའི་ལམ་སྟོན་བྱས་ཏེ། དམིགས་བསལ་ད་ལྡི་ལི་ལ་འབྱོར་བ་དང་ལྡི་ལི་ལ་དཔེ་ཤུགས་ཆེན་པོ་བྱས་ནས་ཕྲུ་གུ་ཚང་མ་ལ་ང་ཚོ་གིས་ཟབ་སྦྱོང་སྤྲད་དགོས་ཡོད་རེད། ཨ་ནི་དེ་མིན་པ་ཨ་ནི་ཕྱོགས་གཅིག་ད་སླབ་གྲྭ་ལ་བརྒྱ། དེ་དུས་ཙམ་པ་ཡང་སླབ་གྲྭ་ནང་ལ་ཡང། སྤྱི་བཏང་སོ་སོ་ཀྱི་ནུས་སྟོབས་ག་རེ་ཡོད་མེད། སོ་སོ་ཀྱི་དབྱིངས་ག་རེ་ཡོད་མེད་དེའི་དཔག་པའི་ནི་ཡང་རྗེས་མ་མ་འོངས་པའི་མདུན་ལམ་ག་རེ་ག་རེ་ཡོད་མེད་དེའི་སྒང་ལ་ལམ་སྟོན་ཡང་ང་ཚོའི་སླབ་གྲྭ་ནང་ལ་ལས་རིམ་ཤུགས་ཆེན་པོ་ཞིག་འགྲོ་བསྡད་ཡོད་རེད། འདི་མ་ཡིན་པ་ད་ཁ་ཤས་སླབ་གྲྭ་མཐར་མ་འཁྱོལ་བ་དང་ཡང་མཐོ་སློབ་མཐར་མ་འཁྱོལ་བ་ཡང་ན་མཐོ་སློབ་འཁྱོལ་ཚར་ནས་ཡང་ཅིག་གི་ལས་རིགས་ཁག་ལ་ཡང་ལས་མཉམ་ཞུགས་མ་ཟིན་དེ་འདྲ་དེ་ཚོ་ལ་ཡང་ང་ཚོ་ཀྱི་དམིགས་བསལ་ཁོ་རང་ཚོ་ཅིག་དང་ཅིག་བྱས་ནས་ཡང་ཕར་ཚུར་ཁོ་རང་ཚོ་ལ་དེའི་སྒང་ལ་བོར་ད། གོ་རྟོགས་སྤེལ་ཡ་དང་མཉམ་དུ། ཁོང་ཚོས་གལ་སྲིད་ཡང་གཅིག་སོ་སོ་ཀྱི་ལག་ཤེས་དང་ག་རེ་སྦྱངས་པ་ཡིན་ན། དེ་ཚོ་ལ་ང་ཚོས་ཡང་མཐུན་འགྱུར་དང། གཅིག་གི་ལག་ཤེས་སྦྱང་ས་ཡག་པོ་ཅིག་ལ་བཏང་ཡ་དང། དེའི་དཔལ་འབྱོར་གྱི་རྒྱབ་སྐྱོར་དང་དེ་འདྲའི་ཅིག་ཤུགས་ཆེན་པོ་བྱེད་བསྡད་ཡོད་རེད། ཨ་ལགས་སོ་ཀུན་བཟང་ཚེ་དཔལ་ལགས་ད་ལྟ་གོང་གསུངས་སོང། ད་ལྟ་ད་སླབ་གྲྭ་ཁག་དེ་གལ་ཆེན་པོ་ཆགས་ཀྱི་འདུག་ད་སླབ་གྲྭའི་ནང་ལོགས་ནས་གཙོ་བོ་གཅིག་དེ་སྔ་སོ་སོ་སླབ་གྲྭ་ཡོད་པའི་སྐབས་སུ་ཡང་དགོངས་དོན་ནུས་སྤེལ་ལས་གཞི་ཚོགས་པའི་ངོས་ནས་ད་གཅིག་སླབ་གྲྭ་ལ་ཚུད། དངོས་སུ་ཨ་ནི་ཕེབས་རྗེས་ད་མ་འོངས་པར་ཡང་མདུན་ལམ་དེ་ག་འདྲས་སོ་སོའི་ངོས་ནས་འཚོལ་དགོས་ཀྱི་ཡོད་མེད་ཡང་སོ་སོས་འདོད་མོས་ཡོད་པའི་སློབ་ཚན་འདི་ཚོའི་ཐད་ལ་རྗེས་མ་མུ་མཐུད་ནས་ཨ་ནི་ག་འདྲས་སུ་བསྐྱོད་དགོས་ཀྱི་ཡོད་མེད་དེ་འདྲའི་ལམ་སྟོན་ཤུགས་ཆེན་པོ་ཞུ་གནང་གི་འདུག་རྣམ་པ་ཚོའི་ངོས་ནས་ད་ལྟའི་ཆ་ལ་ཨ་ནི་ཡང་ཅིག་བཙན་བྱོལ་ནང་ཡོད་པའི་བོད་པའི་སློབ་གྲྭ་ཁག་གི་ནང་སྐོར་བསྐྱོད་གནང་སྟེ་ཨ་ནི་ཡང་ཅིག་སློབ་ཕྲུག་ཚོ་ལ་མ་འོངས་མདུན་ལམ་དང་འབྲེལ་བའི་ཐོག་དེ་འདྲའི་ཡང་དེའི་སློབ་ཁྲིད་རེད་ད་ནང་བཞིན་ཁོང་ཚོར་ངོ་སྤྲོད་གནང་གི་ཡོད་ན། རེད་རེད་ད་ད་ལྟ་ཉེ་ཆར་རང་ང་ཚོ་ད་ང་ཚོའི་གི་མདུན་ལམ་སློབ་སྟོན་པ་དང་ང་ཚོ་ཡང་ལས་རིམ་འགན་འཛིན་པ་ད་ད་རྒྱ་གར་གི་བྱང་ཤར་ཕྱོགས་ལ་ར་ཨ་ནི་སོ་ན་ད་དར་ཇི་ལིང་ཁ་ལིང་པོང་དེའི་སླབ་གྲྭ་ནང་ལ་ཡང་ཕྲུ་གུ་འཛིན་གྲྭ་བཅུ་གཉིས་དང་བཅུ་པ་ཡིག་རྒྱུགས་བཏང་བཞིན་པ་དེ་ཚོ་ལ་ཡང་མ་འོངས་མདུན་ལམ་སྐོར་ལ། ཨ་ནི་ཡང་སོ་སོ་གི་སློབ་ཚན་ལེན་ཕྱོགས་རེད་སློབ་ཚན་ལེན་པ་དེ་གི་ཡང་གཅིག་གི་མཐོ་སློབ་ག་རེ་ག་རེ་འགྲིམ་ན་ཡག་པོ་ཡོད་རེད་ཡང་གལ་སྲིད་མཐོ་སློབ་མ་འགྲིམ་བ་ཡིན་ན་ཡང་ག་རེ་ག་རེ་གོ་སྐབས་ཡོད་རེད་དེ་འདྲའི་སྒང་ལ་ད་ད་ཁོ་ཚོས་ལམ་སྟོན་གནང་བཞིན་བཞིན་པ་རེད། ལགས་སོ་ཀུན་བཟང་ཚེ་དཔལ་ལགས་ད་ལྟ་གོང་ཁྱེད་རང་འདི་གསུངས་སོང་ད་དམིགས་བསལ་ད་བོད་པའི་སློབ་ཕྲུག་མང་ཆེ་བ་གཅིག་རྒྱ་གར་གྱི་རྒྱལ་ས་ལྡི་ལི་རྟེན་གཞི་བྱས་པའི་མཐོ་སློབ་ཁག་གི་ནང་ད་ཅིག་མཐོ་རིམ་སློབ་མའི་སློབ་སྦྱོང་དེ་གནང་མུས་ཆགས་བསྡད་ཀྱི་ཡོད་རེད། དེ་མིན་ཡང་དཔེར་ན་ཅིག་རྒྱ་གར་གྱི་ས་ཆ་དཔེར་ན་ད་ལྟ་ད་གུ་ཇུ་རཱཏ་རེད་ད་ནང་བཞིན་གྱི་ཡང་ཏཱ་མིལ་ནཱ་ཏུ་རེད་དེ་ཚོའི་ནང་ལོགས་བོད་པའི་སློབ་ཕྲུག་མང་དག་ཅིག་ཡོད་དུས་ཡང་ཁོ་རང་ཚོ་ལ་དཔེར་ན་ཅིག་མཐོ་སློབ་འཚོལ་ཡ་དང་དེ་ཚོའི་ཐོག་ལ་ཡང་དེ་ཅིག་ཕྱག་རོགས་གནང་སྟངས་དེ་ག་འདྲ་ཡིན་ན་དེ་ལྡི་ལི་ལ་ཡོད་པ་དེ་གཅིག་པ་ཡིན་ན་ག་འདྲ་ཡིན་ན། ལགས་རེད། ང་ཚོས་ད་གང་ལྟར་ང་ཚོས་ད་གཞིས་ཆགས་ས་དེ་ལྡི་ལི་ཡིན་ཙང། ལྡི་ལི་ལ་མཐོ་སློབ་འགྲིམ་བཞིན་མཁན་དེ་ཚོ་དང་ཡང་ན་ལྡི་ལི་ལ་མཐོ་སློབ་མེད་པ་ཡིན་ནའི་ད་ཐང་ཐོག་མར་མཐོ་སློབ་ཚན་ཁག་ལས་དུས་ལྡི་ལི་བརྒྱུད་འགྲོ་དགོས་ཀྱི་ཡོད་ར། ཁོ་རང་ཚོས་ལྡི་ལི་ལ་ཕེབས་ཞོར་རིང་ཁག་ལ་ཡང་ཁོ་རང་ཚོར་ལམ་སྟོན་བྱས་ཡོད་རེད། ཨ་ནི་ད་ལྟ་ལྷོ་ཕྱོགས་ཕྱོགས་དུ་བ་ལ་ད་ལྟ་བོད་པའི་གི་སློབ་ཕྲུག་ཚོགས་པ་མང་པོ་ཞེ་ཅིག་ཡོད་རེད་ཁོང་ཚོ་མཉམ་དུ་ང་ཚོ་རྒྱུན་ལྡན་ནས་འབྲེལ་བ་ཡོད་རེད་ནི་ཁོང་ཚོ་གི་ཕྱག་རོགས་མང་ཆེ་ཁོང་ཚོ་གནང་བསྡད་ཡོད་རེད་ཡིན་ནའི་ད་ང་ཚོ་ལ་ཁ་པར་བརྒྱུད་ནས་དང་ཡང་དྲ་ཐོག་ཏུ་ནི་ང་ཚོ་ལ་འབྲེལ་བ་བྱུང་བ་ཡིན་ན་ང་ཚོས་ཡང་ང་ཚོ་གང་ཤེས་ཤེས་ཀྱི་རོགས་པ་བྱེད་ཡ་ད་དེ་མིན་པ་ཡིན་ན་ནི་ས་གནས་ས་ཐོག་ལ་སུ་གི་ཅིག་གི་ལམ་སྟོན་བྱེད་བཞིན་མཁན་དེ་ཚོ་ང་ཚོ་འབྲེལ་བ་ཡོད་རྒྱུ་མཉམ་དུ་འབྲེལ་བ་མཐུད་ནས་ཁོང་ཚོ་རོགས་པ་བྱེད་བསྡད་ཡོད་རེད་ད་ཉེ་ཆར་ར་ང་ཚོ་ཁ་སང་བ Chandigarh ཡིན་ཡོད་ལ Lovely Professional University དེ་ལ་ནས་ཕྲུ་གུ་ཡང་སོ་སོ་གི་ད་གློག་ཀླད་དང་དེ་འདྲའི་སྒང་ལ་ཡང་ཅིག་སློབ་སྦྱོང་བྱེད་མཁན་མང་པོ་ཡོད་ཙང་ཡང་ང་ཚོ་ཕར་ལ་དངོས་སུ་ཕར་འགྲོ་ནས་ཡང་ཕྲུ་གུ་འདི་ཚོ་མཉམ་དུ་འཛོམས་ནས་ཡང་སྔོན་ལ་དེ་ནས་ཐོན་བཞག་མཁན་ཕྲུ་གུ་འདི་ཚོའི་ལམ་སྟོན་བྱས་ནས་ད་ཁོང་ཚོར་མིག་དཔེ་བཟོས་ནས་ལམ་སྟོན་བྱས་ད་མཐོ་སློབ་ནང་ག་རེ་བྱེད་དགོས་ཡོད་མེད་ག་རེ་མཉམ་ཞུགས་བྱེད་དགོས་ཡོད་མེད་མཐོ་སློབ་ཐོན་ཚར་ནས་ལས་ཀ་རྒྱ་གར་གྱི་སྤྱི་ཚོགས་ནང་ལ་ལས་ཀ་ག་རེ་ག་རེ་གོ་སྐབས་ཡོད་མེད་ཡང་ཁོང་ཚོ་ལས་ཀ་བྱེད་བཞིན་མཁན་ཡོད་ན་ཁ་ཤས་ཡོད་རེད་དེ་ཚོ་མིག་དཔེ་བཟོས་ནས་དེ་འདྲས་བྱས་ནས་ང་ཚོའི་ད

བཞག་གི་ཡོད་རེད་ཨ། དེ་མིན་པ་ཡིན་ན་ཡང་ད་ལྟ་སློབ་གྲྭ་མང་པོ་ཅིག་ལ་མདུན་ལམ་སློབ་སྟོན་པ་ཡང་ཁོང་ཚོ་ཕར་ལ་ཅིག་གི་ང་ཚོའི Recommend ལེགས་ར་ཕར་ཚུར་ཁོང་ཚོ་ལམ་སྟོན་མཁན་དེ་ཚོ་ཡང་ང་ཚོ་གིས་མང་པོ་ཅིག་ཡང་ང་ཚོའི་གི་ཚོགས་པའི་བརྒྱུད་ནས་ཡང་ཁོང་ཚོ་ཕར་ལ་ད་ལེ་ཁ་ར་བཞག་རྒྱུ་ཡང་མང་པོ་ཡོད་རེད་ཨ་ནི་ཡིན་ནའི་ད་ང་ཚོའི་དམིགས་བསལ་དེ་ག་རེ་ལབ་ན་ང་ཚོ་ལྡི་ལི་ལ་རྟེན་གཞི་བཞིན་ཡོད་དུས་ཙམ་པ་མཐོ་སློབ་ཁག་དང་དམིགས་བསལ་ཕྲུ་གུ་དེ་ཚོ་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཡོད་དུས་ཙམ་པ་དངོས་སུ་ད་མཐོ་སློབ་ནང་ལ་ག་རེ་ག་རེ་འགྱུར་བ་འགྲོ་གི་ཡོད་མེད་ག་རེ་ལབ་ན་ད་སློབ་གྲྭ་ནང་ལ་མདུན་ལམ་སློབ་སྟོན་པ་ཚོ་དངོས་གནས་ཁོ་རང་སློབ་གྲྭ་ཕྲུ་གུ་མང་པོ་ཞེ་པོ་ཅིག་ཁོ་རང་ཚོ་གི་ཕྱག་ལས་གནང་དེ་འདྲས་ཅིག་སྒང་ལ་ཅིག་སྤྱི་བཏང་ལམ་ལམ་སྟོན་ཅིག་སྒང་ལ་དཔེ་ཤུགས་རྒྱག་བསྡད་ཡོད་རེད་ཡིན་ནས་ད་དངོས་སུ་མཐོ་སློབ་འགྲིམ་མེད་དང་དེ་འདྲས་སྒང་ལ་ཡང་ང་ཚོ་མ་ས་གནས་ས་ཐོག་ལ་ཡང་དེ་ཅིག་ཉམས་མྱོང་མང་བ་ཡོད་ཙང་ཕྲུ་གུ་དེ་ཚོ་ལ་ཁ་ཐུག་ཁ་ཐུག་ཡང་ཐུགས་ཕན་གསོས་ཡོད་ད་དེ་འདྲས་སྒང་ལ་ང་ཚོས་ཕན་ཤུགས་ཆེ་ཐོགས་འདུག་བསམ་གི་འདུག།

རྗེས་མ་ཡང་སློབ་ཕྲུག་དེ་ལ་ཅིག་ཤེས་ཡོན་གྱི་གོ་སྐབས་དེ་ག་འདྲས་བསྐྲུན་མ་བསྐྲུན་ཟེར་ཡ་དེ། མཐོ་སློབ་ཡང་ཅིག་ཡར་བློ་ལ་བབ་པའི་རྣམ་པ་ཚོས་ལམ་སྟོན་གནང་གི་ཡོད་ན་དེ་ག་འདྲས་གནང། སྤྱི་བཏང་ང་ཚོས་འདི་འདྲས་ལབ་ད། ཕྲུ་གུ་དེ་ཚོ་ལ་མཐོ་སློབ་ཅིག་ཡོད་ར་བ་དེ། སྤྱི་བཏང་རྒྱ་གར་ནང་ལ་དེང་སང་མཐོ་སློབ་ད་ཡག་ཤོས་ལབ་ནས་ད་ང་ཚོ་ཡག་ཤོས་ལབ་ཡ་དེ་ད་འགྱུར་བ་ཐེབས་བསྡད་ཡོད་ར་བ། ཡིན་ནའི་མཐོ་སློབ་དེ་གྲགས་ཨ། ད་རྒྱུན་རིང་མང་པོ་ཞིག་ནང་ལ་ཡང་མཐོ་སློབ་དེ་གཅིག་གི། དེ་ནང་ལ་ཕྲུ་གུ་ཡག་པོ་ཐོན་ལེགས་ཉེས། སློབ་སྦྱོང་ཡག་པོ་དེ་ཡོད་རྒྱུ་དེ་ཚོ་ང་ཚོས་ཡང་ཁོང་ཚོ་ལ་ངོ་སྤྲོད་བྱེད་ཀྱི་ཡོད་རེད། ད་ང་ཚོ་འདི་ཡག་ཤོས་རེད་དེ་ལ་འཛུལ་དགོས་རེད་ཅེས་ཞུ་གི་ཡོད་མ་རེད། ཁ་ནང་མཐོ་སློབ་ཁ་ཤས་ལ་ཡང་སོ་སོ་གི། སློབ་ཚན་དང་བབ་པའི་སོ་སོ་གི་ཡང། ཤེས་ཚད་དང་དེ་འདྲའི་སྒང་ལ་ཡང་དབྱིངས་དང་བབ་པའི་ཡང་མཐོ་སློབ་ཁ་ཤས་སྤྱི་བཏང་མིང་མེད་ནའི་ཡང། ཡག་པོ་འདི་ཡོད་རེད་སློབ་ཚན་དག་རང་ལ་ཡོད་རྒྱུ་འདི་ཡིན་ཙང་ང་ཚོའི་སྤུ་གུ་དེ་ཚོ་ལ་གང་མང་མང་གི་ཅིག་ངོ་སྤྲོད་བྱས། མཐོ་སློབ། ལྡི་ལི་གཅིག་པོ་མ་རེད་མཐོ་སློབ་ག་ས་ག་ལ་ངོ་སྤྲོད་བྱས་ཨ་ནི་ས་གནས་ས་གནས་སོ་སོ་ག་བ་ལ་འགྲོ་ཡ་འདོད་པ་ཡོད་ན་འདི་ནང་ལ་ཡང་མཐོ་སློབ་ཡག་ལོས་དང་དེ་འདྲ་བྱས་ནས་སྤུ་གུ་ལ་ཅིག་བསམ་བློ་བཏང་ཡ་སྤུ་གུ་སོ་སོ་གི་དེ་ནས་ཅིག་ཉམས་ཞིབ་བྱས་ནས་རེད་བ་ཨ་ནི་སོ་སོས་ཐག་གཅོད་ཡ་དེ་ང་ཚོས་དཔེ་ཤུགས་རྒྱག་བསྡད་ཡོད་གཞན་ང་ཚོས་ཡང་དེ་སྤུ་གུ་ཕར་འགྲོ་ཚུར་འགྲོ་ལབ་ནས་ང་ཚོས་ཁ་ཐུག་ཁ་ཐུག་ལམ་སྟོན་བྱེད་ན་ང་ཚོའི་ལམ་སྟོན་བྱེད་སྟངས་ཀྱི་ནོར་དེ་དྲན་རྒྱུ་ཡོད་དག་པ་ཨེ་བྱས་ཙང་ད་ང་ཚོ་གི་ངོས་ནས་གང་ཐུབ་ཐུབ་སྤུ་གུ་ལ་ཤེས་ཚད་དང་ཅིག་ཤེས་ཚད་གོང་སྤེལ་གཏོང་ཡ་ཆེད་དུ་ང་ཚོས་མདུན་ལམ་དེ་བྱེད་བསྡད་ཡོད་རེད་ཡིན་ནའི་སྤུ་གུའི་ཐག་གཅོད་ཡ་དེ་ང་ཚོས་གལ་ཆེར་བརྩིས་བསྡད་ཡོད།

བོད་པའི་གི་ད་ག་ལབ་ར་མདུན་ལམ་སློབ་སྟོན་བྱེད་ར་དེ་ང་ཚོ་ཤུགས་ཆེ་ཤོས་རེད་ད Tibetan Career Service ལབ་ཡོད་བ་རེད་དེ་དེ་ནང་བསླབ་གྲྭ་ཐོ་ལ་རེད་ད་ལྟ་ང་ཚོ ITI ལག་ཤེས་སྦྱང་ས་ལ་ཡང་ཁོང་ཚོ་ལས་ཀ་གཅིག་ལ་ཕར་འགྲོ་དགོས་ཡོད་ན་ལག་ཤེས་སྦྱང་ཡ་ལ་ལས་ཀ Resume བྲི་སྟངས་ཡིན་ནའི་རེད་ཉམས་མྱོང་གི་ཡིག་ཆ་ཡོད་ར་དེ་ཚོ་བཟོ་སྟངས་ཡིན་ནའི་རེད་ཨ་ནི་དེ་མིན་པ་བྱས་ནས་ད་མཐོ་སློབ་ཐོན་ཚར་ནས་ཡང་ག་རེ་བྱེད་དགོས་ཡོད་མེད། མཐོ་སློབ་མཐོ་རིམ་འགྲོ་སྟངས་རེད་ཡང་མཐོ་སློབ་ཐོན་ཚར་ནས་ལས་ཀ་ཅིག་བྱེད་དགོས་ན་ལས་ཀ་ལ་ཡང་ག་བ་ལ་ལས་ཀ་ཅིག་མཉམ་ཞུགས་བྱེད་དགོས་ན་ག་འདྲས་བྱེད་དགོས་མེད་དེ་གར་ཤུགས་ཆེན་པོ་ཞིག་རྒྱག་རྒྱུ་རེད་གཉིས་པ་དེ་ང་ཚོ་གི Bridging Bridge ལབ་ནས་ཡོད་ད Building Bridges ལབ་ནས་ང་ཚོ་གི་རྒྱ་གར་སློབ་མ་དང། ང་ཚོ་རྒྱ་གར་ནང་རྟེན་གཞི་བྱས་ཡོད་དུས་རྒྱ་གར་དང་བོད་པའི་སློབ་ཕྲུག་བར་དུ་ལ་ཕར་ཚུར་འབྲེལ་བ་བཟོ་ཡ་དེ་བསླབ་གྲྭ་མང་པོ་ཅིག་ལ་ད་དམིགས་བསལ་རཱཇ་པུ་རི་ཡའི་ཡུན་ལ་སྔོན་མ་ང་ཚོ་འབྲེལ་བ་མང་པོ་བྱས་རེད། རཱཇ་པུ་རི་བསླབ་གྲྭ་དང Columbus School ལབ་ཡ་འདུག་དང་དེ་འདྲའི་བར་དུ་ལ་ང་ཚོ་གི་དཔེ་འབྲེལ་བ་ཤུགས་ཆེན་པོ་ཅིག་བྱས་ཡོད་རེད། ཨ་ནི་དེ་མིན་པ་བྱས་ནས་ད་ལྟ་པུ་ནེ་ལ་ཨ་ནི Panchgani ལ

ང་ཚོས་མིག་དཔེ་ལྟ་ས་ལབ་དུས་ཙམ་པ་རྒྱ་གར་དང་ཨིན་ཇི་དང་དེ་འདྲའི་མང་པོ་ཅིག་མཐོང་བསྡད་ཡོད་རེད་ཡིན་ནའི་དེ་མཁས་པ་དེ་ཚོ་ལ་སོ་སོ་གི་ཤེས་ཚད་དང་སོ་སོ་གི་འཇོན་ཐང་དེ་ཚོ་ཁ་ཐུག་ཅིག་ཕར་ཚུར་མཐུད་ཐུབ་ཡོད་མེད་དེ་ད་ང་བསླབ་གྲྭ་ག་བཟོས་ཡོད་ང་ལ་དེ་ཚོའི་དོགས་པ་ཡོད་དེ་ཡིན་ཙང་ད་ང་ཚོས GTPN ལབ་དུས་ཙམ་བོད་པའི་གཞོན་སྐྱེས་དངོས་གནས་ཁོ་རང་སོ་སོ་ག་ལ་ད་ཅིག་རིགས་གཅིག་རྐང་འཛིན་བྱེད་མཁན་དེ་ཚོའི་སྒང་ལ་སྤུ་གུ་དེ་ཚོ་བསླབ་གྲྭར་ཁྲིད་ནས་རེད་བ་ཨ་ནི་ཁོ་ཚོ་ལ་མིག་དཔེ་སྟོན་ཁོ་ཚོ་སློབ་གསོ་བྱེད་དེ་འདྲའི role model ལབ་ར་ང་ཚོ་མིག་དཔེ་བལྟ་ས་དེ་འདྲའི་ཅིག་བཟོ་ཡས་ཀྱི་ལས་གཞི་ཤུགས་ཆེན་པོ་བྱས་ཡོད་རེད་འདི་ནང་ལ་ད་ང་ཚོ་གི་ཉེ་ཆར་རང་ང་ཚོ་གི་ད་ནམ་རྒྱུན་ཡིན་ན་ལོ་རྟག་པ་ལ GTPN Picnic ལབ་ནས་ང་ཚོ་འཛོམས་ཀྱི་ཡོད་རེད་ཨ་ནི་འཛོམས་ནས་ཨ་ནི་ཚང་མ་ག་རེ་ཡར་རྒྱས་གཏང་དགོས་འདུག་ཨ་ནི་དེའི་སྒང་ལ་ཡང་ཁོ་རང་ཚོ་ཅིག་གི Professional ཁོ་རང་ཚོ་ནང་ལོགས་ལ་ཡང་ཕར་ཚུར་འབྲེལ་བ་བཟོ་ཡས་དང་དེ་འདྲའི་ཀྱི་ཤུགས་ཆེན་པོ་བྱེད་བསྡད་ཡོད་རེད་ད་བཞི་པ་དེ་ང་ཚོ་ད་ད Fellowship ལབ་ནས་ཅིག།

ཐུག་ས་རུ་ཅིག་ཆགས་ཡོད་རེད། དེ་གི་མང་པོ་ཅིག་སླེབས་འདུག་འདི་ག་ལ་ང་ཚོ་དངོས་གནས་བོད་པ་གི་ཤེས་ཡོན་ཅན་དེ་འདྲས་མང་པོ་ཅིག་གི་ལག་ཤེས་ཡག་པོ་ཡོད་རྒྱུ་དེ་འདྲས་མང་པོ་ཅིག་ང་ཚོ་འབྲེལ་བ་སླེབས་འདུག་ཁོང་ཚོ་མཉམ་གླེང་མོལ་བྱས་ནས། ད་ག་ལབ་ར་དེ་འདྲ་ཅིག་ལ་གཟའ་ལྷག་པ་རྟག་པ་རེད་དེ་ནས་གཟའ་པ་སངས་ལ་དེ་འདྲས་ཅིག་ང་ཚོ་གི་ལས་རིམ་མང་པོ་ཅིག་འགྲོ་བསྡད་ཡོད། ལགས་སོ། ད་ལྟ་གོང་ལ་ད་ལས་རིམ་ཆ་ཚང་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་ཚང་མ་ཅིག་ག་ད་ཅིག་སློབ་ཕྲུག་རང་ལ་དགོས་མཁོ་དང་སློབ་ཕྲུག་རང་གི་ད་ཅིག་ག་ཡར་རྒྱས་དང་དེ་དམིགས་ཏེ

འབྲིང་མ་ཐུབ་པ་མཐོ་སློབ་བྱ་བ་ནས་བྱུང་བའི་ཁ་ཤས་སློབ་གྲྭ་ཐོན་ནས་ཡང་གྱི། གཅིག་སློབ་གྲྭ་མཐར་མ་འཁྱོལ་བ་ནས་བྱུང་བའི་ཡང་ན་སློབ་གྲྭ་ཐོན་ནས་གྱི་མཐོ་སློབ་འགྲོ་མ་ཐུབ་ཡས་ནས་བྱུང་བའི་དེ་ཚོ་ལ་ང་ཚོས་ཏོག་ཙི་ཁོ་རང་ཚོ་ལ་ཡང་གཅིག་གོ་སྐབས་སྤྲད་དེ་ཡོད། ཁོ་རང་ཚོ་གྱི་འཆར་གཞི་དེ་ང་ཚོ་ལ་གསལ་པོ་དགོས་ཡོད་རེད་ད་གལ་སྲིད་ལག་ཤེས་ཅིག་གི། ཚིག་ཆ་བཟོ་ཡས་ཀྱི་འདྲ་གྱི་ལག་ཤེས་ཅིག་སྦྱང་བ་ཡིན་ན། འདི་ལ་ང་ཚོ་རྒྱབ་སྐྱོར་རྒྱ་ཆེ་རྒྱ་ཆེ་ཡི་རེད་ཡིན་ནའི་ཁོ་རང་གྱི་ཚིག་ཆ་བཟོས་ནས་རྗེས་མ་ག་པར་ལས་ཀ་བྱེད་ཀྱི། ཁོ་རང་ཚོས་འཆར་གཞི་ཡོད། དེ་འདྲས་སྒང་ལ་ང་ཚོ་གིས་སྐད་ཆ་དྲིས་ནས་ཨ་ནི་ཁོ་རང་ཚོ་ལ་གདམ་གི་ཡོད་རེད། ཡིན་ནའི་ད་དེང་སང་ད་ལྟ་གསར་བ་ཅིག་ད་ལོའི་ལོ་ལ་ང་ཚོ་ཅིག་རིག་གཞི་གང་ཅིའི་སྒང་ལ་སློབ་སྦྱོང་བྱེད་མཁན་ཡོད་ན་སྤྱི་ཚོགས་ལ་དགོས་མཁོ་ཡོད་རྒྱུ། ད་དཔེར་ན་ཆ་བཞག་ན Horticulture དེ་འདྲ་ཅིག་གི་རྩི་ཤིང་འདེབས་ལས་བྱས་འདུག་དང་མེ་ཏོག་འདེབས་ལས་བྱས་འདུག་དང་ཡང་ན་ད་ཕྱུགས་རིགས་སྨན་པ་ལབ་ཀྱི་རེད་བ། སེམས་ཅན་གྱི་སྨན་པ་འདི་ཡང་སྤྱི་ཚོགས་ནང་ཏོག་ཙི་ཉུང་ཤས་ཤིག་ཡིན་ཙང་ཡང་དེ་འདྲས་སྒང་ལ་ཡང་སློབ་སྦྱོང་བྱེད་མཁན་ཡོད་ན་ང་ཚོ་དམིགས་བསལ་གྱི་ཁོ་རང་ཚོ Fellowship སྟེར་ཡ་དང་དེ་འདྲས་ཀྱི་འཆར་གཞི་ཞིག་བྱས་ཏེ།

རེད། ད་ཟབ་སྦྱོང་གཙོ་བོ་དེ་ང་ཚོ་འདི་རེད་ད། ད་ཕྲུ་གུ་དེ་ཚོ་གིས་སོ་སོ་གི་ཤེས་ཚད་ལ་འོ་ད་སོ་སོ་གི་ལེགས་པའི་ཆ་ག་རེ་ཡོད་མེད་སོ་སོ་ག་རེ་ལ་དབྱིངས་ཡོད་མེད་བརྗོད་ར་དེ་གི་དགོས་མཁོ་ཧ་གོ་ཡའི་ཆེད་དུ་ང་ཚོ་ཟབ་སྦྱོང་འདི་སློབ་གྲྭ་ལ་ཤུགས་ཆེན་པོ་ཅིག་སྤེལ་བསྡད་ཡོད་རེད་ལགས་ད། ཨ་ནི་དེ་མཉམ་དུ་ཟབ་སྦྱོང་གཅིག་དེ་ད་ལྟ་ལག་ཤེས་སྦྱང་ཡས་དེ་ཚོ་ལ་ཡང་ལས་ཀ་ཅིག་གི་ལ་སྙན་ཞུ་རྒྱག་དུས་སམ་སྙན་ཞུ་རྒྱག་སྟངས་དང་དེ་འདྲས་སྒང་ལ་ཡང་ཅིག་ང་ཚོ job readiness ལབ་ཀྱི་རེད་བ། དེ་འདྲས་ཅིག་གི་ཟབ་སྦྱོང་སྤྲད་དེ་ཡོད་རེད། ད་ལྟ་པུ་ནེ་ལ་ཡ་དེ་ང་ཚོ་ཟབ་སྦྱོང་ལ་ནས་ད་ཕྲུ་གུ་དེ་ཚོ་ཕར་ལ་འདི་རང་རེད། རྒྱ་གར་ཕྲུ་གུ་དེ་ཚོ་མཉམ་དུ་གྲོས་བསྡུར་བྱེད་ཡ་བྱས། ཨ་ནི་སོ་སོ་སོ་སོས་ཡང་བསམ་བློ་བཏང་ཡ་དང་དེ་འདྲས་ཀྱི་གོ་སྐབས་ཅིག་ཁོར་ཡུག་གསར་བ་ཅིག་དེ་འདྲས་ཀྱི་ད་ང་ཚོའི་ཟབ་སྦྱོང་རང་ད་མ་སྟབས་ཁོ་རང་ཚོ་མཉམ་དུ་འབྲེལ་བ་བྱས་ནས Collaboration ལབ་ཀྱི་རེད་བ་ཁོ་རང་ཚོ་མཉམ་ལས་བྱས་ནས་ལས་ཀ་བྱས་ཀྱི་དེ་འདྲས་འབྲས་བུ་ཅིག་ཟབ་སྦྱོང་ཅིག་འགྲོ་དེ་ཡོད་རེད་ལགས། ལགས་སོ་གོང་ནས་ཀུན་བཟང་ཚེ་འཕེལ་ལགས་དེ་བཞིན་གསུངས་སོང་ད་ལྟ་རྒྱ་གར་སློབ་ཕྲུག་དང་བོད་པའི་སློབ་ཕྲུག་བར་ཕན་ཚུན་ད་བསམ་བློ། བརྗེ་རེས་རེད་དེ་བཞིན་གྱི་ཕན་ཚུན་ཡང། དཔེར་ན་ཅིག་ལྟ་ཅིག་ཡང་ཁོར་ཡུག་དེ་མ་འདྲ་བ་ཅིག་ཡིན་དུས་ཡང་དེ་ཚོ་རྒྱུས་མངའ་ཡོང་བ་ལ་ཐུགས་ཕན་གསོ་གི་ཡོད་རེད། ད་ལྟ་དེ་དཔེར་ན་ཅིག་ཁར་པུ་ནེ་ལ་བྷ་ཏིའི་སློབ་ཕྲུག་བཏང་ན་ཡང་དེས་ཡང་ཅིག་གཙོ་བོ་ཡང་ཅིག་རྒྱ་གར་སློབ་ཕྲུག་དང་བོད་པའི་སློབ་ཕྲུག་ཕན་ཚུན་བར་གྱི་ཡང་བསམ་ཚུལ་བརྗེ་རེས་རེད་ཕན་ཚུན་ཡང་ཐུགས་འདྲིས་ཡོང་ཡའི་ཆེད་དུ་ཆགས་བསྡད་ཀྱི་འདུག་བ། ཀུན་བཟང་ཚེ་འཕེལ་ལགས་ཀྱིས་ད་ཅིག་རྒྱུད་རིམ་ན་ཅིག་གཟིགས་པ་ཡིན་ན། བོད་པའི་སློབ་ཕྲུག་དང་རྒྱ་གར་སློབ་ཕྲུག་བར་ད་ཅིག་ཁྱད་པར་གཙོ་བོ་དེ་ག་རེ་མཐོང་གི་ཡོད་ནམ། ད། ངའི་ཁྱད་པར་དེ་ད་ག་རེ་ལབ་དགོས་རེད། ཁྱད་པར་དེ་གཙོ་བོ་ད་དེ་འདྲ་བཟོ་ཅིག་མཐོང་གི་འདུག་ཤེས་ཚད་སྒང་ལ་ད་ར་བོད་པའི་སློབ་ཕྲུག་གྱོང་མི་ཡོད་མ་རེད་ག་དུས་ཡིན་ནའི་སློབ་སྦྱོང་ཡག་ཐག་ཆོད་ཡོད་རེད་བསམ་སྟངས་དང་སྤྱོད་ལམ། སྤྱི་ཚོགས་ཀྱི་བྱེད་སྟངས་འགྲོ་སྟངས་ལ་སྤྱི་ཚོགས་ལ་ཤ་ཞེན

ཨ་ནེ། ད་ད་ལྟ་ང་ཚོ་དེ་འདྲ Community Hub དེ་ལ་མ་འཇུ་ཊི་ལ་བཙུགས་ཡོད། དེ་ལ་ཡི་གཟའ་པ་སངས་ལ་ང་ཚོ Open Mic ལབ་ནས་ང་ཚོ་སྤུ་གུ་སུ་སླེབས་ནས་གཞས་བཏང་བ་ཡིན་ནའི་ཁོ་རང་ཚོ་སོ་སོའི་ཚོར་བ་བཤད་ཡིན་ནའི་དེ་འདྲས་ཅིག་སྡིངས་ཆ་ཅིག་སྐྲུན་ཡའི་ཐབས་ཤེས་བཏང་འདུག་སྤུ་གུ་དེ་ཚོ་ལ་ང་ཚོ་གི་དཔེ་གདེང་ཚོད་བརྗོད་ར་དེ་ཅིག་བོད་པ་སྤྱི་ཚོགས་ནང་འདང་གི་མི་འདུག་བསམ་འཛིན་གྲྭ་ནང་ལ་ཡིན་ནའི་རྒྱབ་རྒྱབ་ལ་བསྡད་འགྲོ་དང་ཅིག་ང་ཚོ་ཅིག་ཚོགས་འདུ་རུ་འགྲོ་བ་ན་རྒྱབ་ལ་བསྡད་འགྲོ་དང་དྲི་བ་མ་བཀོད་དྲི་བ་བཀོད་ན་གཅིག་གིས་གཅིག་ལ་འཕྱ་ལད་རྒྱག་གི་རེད་བསམ་ཡག་དང་དེ་འདྲས་ཀྱི་གདེང་ཚོད་འདང་གི་མི་འདུག་བསམ་གོ་དེ་གཞན་གདེང་ཚོད་དེ་ཡོད་པ་ཡིན་ན་ང་ཚོ་རྒྱ་གར་དང་ད་ལྟ་འདྲ་འདྲ་ཕར་ཞོག་ང་ཚོ་བོད་པ་སྒང་ལ་ཡག་ཡང་རེད་ཆ་ཡིར་སེམས་ཁ་ལེ་ན་ང་ཚོ་གི་ཉམས་མྱོང་ནང་ལ་ད་ལྟ་རྒྱ་གར་གི་སྤྱི་ཚོགས་ནང་ལ་ལས་ཀ་བྱེད་སྡོད་མཁན Company དུ་མ་ལ་ར་དེ་འདྲའི་གི་ལས་ཀ་བྱེད་སྡོད་མཁན་འདི་མང་པོ་ཡོད་ཁོང་ཚོ་ནང་བོད་པ་ལས་ཀ་བྱེད་མཁན་འདུག་དངོས་གནས་དང་པོ་འགོ་ཚུགས་ཙམ་པ་དཀའ་ངལ་ཆ་ཞིག་བྱེད་སྟངས་ཅིག་ཁ་ལོ་ར་རིག་གཞུང་དང་དེ་འདྲ་བྱེད་ན་ཡང་སོ་སོ་གི་འགྲོ་སྟངས་ཨ་ནི་སྐད་བཤད་སྟངས། དེ་འདྲའི་འཆམ་མཐུན་དང་ཨ་འདྲའི་སྒང་ལ་དཀའ་ངལ་འཕྲད་འདུག་བསམ་པའི་ཕྱིས་སུ་ད་ནང་ལོགས་ལ་ད་དངོས་གནས་ལས་རིགས་མཉམ་ཞུགས་བྱས་ཚར་ནས Mainstream ནང་འགྲོ་ཚར་དུས་ཨ་རང་ཁོང་ཚོ་དངོས་གནས་གཟེངས་སུ་ཐོན་པ་ཅིག་ལས་ཀ་སྤྲད་མཁན་ཡིན་ནའི་ཨོ་བོད་པ་དེ་མ་འདྲ་འདུག་ད་དངོས་གནས་ཁོ་རང་ལས་ཀ་བྱས་ན་ཧུར་ཐག་འབད་ཐག་བྱེད་ཀྱི་འདུག་ད་ཤེས་ཚད་ཡག་པོ་འདུག་བསམ་བློ་གཏང་སྟངས་ཡག་པོ་འདུག་དེ་འདྲ་ཡིན་ངས་མང་པོ་གོ་སོང་ངས་དེ་འོ་དེ་གི་བོད་པ་དེ་ད་མ་འདྲ་ཅིག་ད་འདུག་བསམ་གོ་ཐུབ་ངས། ལགས། ད་གོང་གསུངས་སོང་ཀུན་བཟང་ཚེ་འཕེལ་ལགས་ཀྱིས་ད་བོད་པའི་སློབ་ཕྲུག་དང་རྒྱ་གར་སློབ་ཕྲུག་བར་ཁྱད་པར་གཙོ་བོ་ཅིག་ཁྱད་པར་ཟེར་ནའི་རེད་ད་བོད་པའི་སློབ་ཕྲུག་གི་མ་འདང་བའི་ཆ་དེ་ད་གདེང་ཚོད་དེ་ཆགས་ཀྱི་འདུག་ད་འདི་དཔེར་ན་ཅིག་སློབ་ཕྲུག་ཅིག་ལ་ད་ཅིག་སྡིངས་ཆ་སྒང་ལ་བཀའ་མོལ་གནང་ཡིན་པའི་ནི་རེད་དེ་ནང་བཞིན་གྱི་ཡང་ཅིག་ལས་ཀའི་གོ་སྐབས་སྒང་ལ་སོ་སོས་ཡང་ཅིག་ཅིག་དེ་ལ་ཅིག་ཡང་ཧམ་པ་བཤད་དགོས་ཡ་ནི་བཟོ་རིག་དེ་གལ་ཆེན་པོ་ཞིག་ཆགས་ཀྱི་འདུག་དེ་ཚོ་ད་གང་གདེང་ཚོད་མ་འདང་དུས་རང་བཞིན་གྱི་ད་ཅིག་རྗེས་ལུས་ཐེབས་པའི་རྣམ་པ་རུ་ཅིག་མངོན་ཡོང་གི་འདུག་ད་ཡིན་པའི་ནི་ཕྱིས་སུ་རིམ་པས་ཅིག་གོམས་པ་ཡིན་ན་ཡང་བོད་པའི་སློབ་ཕྲུག་དེ་གའི་དེ་ཅིག་གདེང་ཚོད་སླེབས་པ་ཡིན་ན་ཡང། གཟེངས་སུ་ཐོན་ངེས་རང་ཆགས་ཀྱི་འདུག་དེ་ལྟ་ཅིག་གཞི་རྩ་གཙོ་བོ་འདི་ལྟ་ཅིག་ཁྱེད་རང་གིས་བོད་པའི་སློབ་ཕྲུག་ཅིག་འཚར་ལོངས་བྱེད་པའི་བརྒྱུད་རིམ་ནང་ལོགས་ནས་ཁོ་རང་ལ་གདེང་ཚོད་མེད་པའི་རྒྱུ་རྐྱེན་གཙོ་བོ་དེ་ག་པར་གཟིགས་ཡོད་ན་ད་ཅིག་ཁོར་ཡུག་རོ་གཅིག་ལ་ཁྱེད་རང་གིས་གཟིགས་ཀྱི་ཡོད་ན་ག་འདྲས་ཡིན། གདེང་ཚོད་མ་འདང་ཡག་དེ་སྤྱིར་བཏང་ལྟར་ང་ཚོ་གི་སྔོན་མ་ནས་ཅིག་འཚར་ལོངས་བྱུང་དུས་ནས་ད་བོད་པའི་སྤྱི་ཚོགས་རང་ལ་འཚར་ལོངས་བྱུང་དེ་བྱེད་དུས

གཅིག་རྒྱུ་རྐྱེན་གཙོ་བོ་དེ་གཅིག་གི་ག་ཚོད་ཀྱི་སྤུ་གུ་ལ་གཅིག་གི་མཐོང་རྒྱ་ཐོས་རྒྱ་བརྗོད་ར Exposure དེ་ཏོག་ཙམ་གཅིག་ག་ཚོད་ཀྱི་མང་བ་སྤྲད་ཐུབ་ན་དེ་གཅིག་རྒྱུ་རྐྱེན་གཅིག་ཡག་པོ་ཞིག་མཐོང་གི་འདུག་དེ་གི་རང་བཞིན་གྱི་ཕ་གཅིག་གི་གདེང་ཚོད་སླེབས་རྒྱུའི་ནུས་པ་གཅིག་ཐོན་འདུག་བསམ་གྱི་འདུག་ཨེ་དེ་མིན་པ་བྱས་ནས་ཨེ་གཅིག་ཡང་སྤྱི་ཚོགས་ནང་ལ་ད་ང་ཚོ་རང་གི་ཡར་རྒྱས་བཏང་དགོས་དེ་ག་རེ་ལབ་ན་ཨ་ནི་གཞོན་སྐྱེས་གཅིག་ཡར་ལངས་སྐད་ཆ་བཤད་པའི་སྐབས་སུ་སྐད་ཆ་འགྲིག་མིན་ལ་མ་ལྟོས་པར། ར་བ། གཞོན་སྐྱེས་དེ་ལ་འཕྱ་ལད་རྒྱག་རྒྱུ་ར་དེ་ཉུང་ཉུང་བྱེད། སུ་གཅིག་གིས་ཡར་ཐོན་ནས་ཅིག་བྱས་པ་ཡིན་ནའི་ར་དེ་ཚོ་ལ་དཔེ། ད། དགའ་མོས་བྱས་ནས་ར་ཁོ་རང་ཚོ་ལ། གདེང། ཅིག་གྱུར་གདེང་ཚོད་སྤར་ཡག་གི་དེ་འདྲས་ཀྱི་ང་ཚོ་སེམས་ཤུགས་སྤར་ཐུབ་ན་དེ་ག་ལེ་ག་ལེ་ཡར་རྒྱས་འགྲོ་གི་རེད་བསམ་གི་འདུག། ལགས་ཀུན་བཟང་ཚེ་འཕེལ་ལགས་ད་ད། ཅི་ད་ནས་ད་ལྟ་དེ། ན་གཞོན་ནུས་སྤེལ་ལས་གཞིའི་ཚོགས་པ་དེ་ད་ལྟའི་ཆ་ལ་ད་རྒྱ་གར་གི་རྒྱལ་ས། Delhi ན་རྟེན་གཞི་བྱས་པའི་བསམ་ཡས་གླིང་གཞིས་ཆགས་ད་ང་ཚོའི། སྟབས་བདེ་བོ་ཞིག་ཞུས་པ་ཡིན་ན་མ་ཇུ་ནུ་ཀ་ཊི་ལ་ལྡི་ལི་རྟེན་གཞི་ཆགས་ཡོད་པ་རེད། དེ་སྔོན་ལིས་ཅི་ཡང་ལྡི་ལི་མ་ཇུ་ནུ་ཀ་ཊི་ལ་ལས་ཐག་རིང་པོ་སྟེང་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ད་ད་ལྟ་མི་རྒས་ལ་རྣམ་པ་ཚོའི་ངོས་ནས་ད་ལྟ་སོན་རྩ་ཧབ་ལ་ནི་ད་གཙོ་བོ་གཅིག་འདིར་ཤར་བོད་པའི་གཞོན་སྐྱེས་ཚོ་ལ་གཅིག་སེམས་འགུལ་ཐེབས་ཡག་རེད་དང་ཞིང་ཁོ་རང་ཚོས་ཀྱང་མདུན་ལམ་དང་འབྲེལ་བའི་ཐོག་ལ་ཡང་ད་ཉམས་མྱོང་ཡོད་པའི་གྱི་ད་ཅིག་ཡང་བོད་པའི་གཞོན་སྐྱེས་རེད་དེ་བཞིན་གྱི་ཡང་རྩོམ་པ་པོ་རེད་ཡང་ཤེས་ཡོན་ཅན་རེད་ཁོ་རང་ཚོ་གི་བཀའ་མོལ་གནང་བྱས་དེ་འདྲས་གཅིག་རྣམ་པ་ཚོ་གི་རེས་གཟའ་ལྷག་པ་ཆ་ཅན་ལ་ལས་གཞི་ཞིག་སྤེལ་གྱི་འདུག་བ། ལས་གཞི་དེའི་མིང་ག་རེ་ཡིན་པ་དང། ད་བར་དུ་ལས་གཞི་སྤེལ་བ་དེ་ཚོ་སྤྱི་ཡོངས་ནས་ག་འདྲ་བྱུང་ཡོད་ན། ད་འོ། ད་སོན་རྩ་ཧབ་དེ་ད་ཁྱེད་རང་གིས་ཞུས་པ་ནང་བཞིན་ང་ཚོའི་གི་ད་ཡིག་ཚང་དང་མཉམ་དུ་ཨ་ནེ་སྤུ་གུ་དེ་ཚོ་གི་ཨ་ལས་རིམ་ག་རེ་ཡོད་ནས་འཚོ་ས་བྱེད། ཨ་ནེ་སྤུ་གུ་ཡང་སོ་སོ་སློབ་སྦྱོང་བྱེད་ཡག་གི་འདོད་པ་ཡོད་ན་ཨ་ནེ་རིན་པ་ཉུང་ཉུང་གི་སྒང་ལ་ཡང་ཕྱི་ལ་སློབ་སྦྱོང་བྱེད་གོ་སྐབས་ཡོད་བ་དེ་འདྲ་གི་མཐུན་རྐྱེན་མང་པོ་ཅིག་ཡོད་རེད། ཨ་ནེ་གཟའ་ལྷག་པ་ལ་ང་ཚོ་གི་ལྷག་དཀར

སོ་སོ་སློབ་སྦྱོང་དང་འབྲེལ་བ་ཡོད་རྒྱུ་གྱིས་གློག་བརྙན་ཁ་ཤས་བསྟན་ཡན་ཆད་ཡང་མཚམས་མཚམས་སོ་སོ་སྙན་ངག་སྒྲོག་རེས་ད་དེ་འདྲ་ཅིག་འདུག་ད་འདི་གི་ལས་རིམ་འདི་ག་ལི་ག་ལི་ང་ཚོ་གི་བསམ་ཡས་གླིང་ལ་དེ་འདྲ་ཅིག་ཡོད་དུས་ཙམ་པ་ཨ་ནི་གཞོན་སྐྱེས་མང་པོ་ཅིག་གི་དབྱིངས་དང་དགའ་མོས་ཤུགས་ཆེན་པོ་ཅིག་ཡོད་དུས་འདི་དམིགས་བསལ་ད་ཉམས་མྱོང་ཅན་ཤེས་ཡོན་ཅན་དེ་ཚོ་གི་ཕར་སླེབས་དུས་ཙམ་པ་དངོས་གནས་མ་ཇུ་ཊི་ལ་ལ་དེ་འདྲ་གི་ཁོར་ཡུག་ཅིག་ཡོད་བ་དེ་དཔེ་ཡག་པོ། བོད་ལ་ནི་བསྔགས་བརྗོད་བྱེད་མཁན་ཡང་མང་པོ་བྱུང་སོང། ལགས་འོང་རེད་ད་མ་ཇུ་ནུ་ཀ་ཊི་ལ་འདི་སྤྱིར་བཏང་ནས་ད། རྒྱ་གར་ནང་གནས་སྡོད་བོད་མི་ད་འཛོམས་ས་ས་ཆ་དེ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ད་ག་པར་འགྲིམ་འགྲུལ་བྱེད་པ་ཡིན་ནའང་མ་ཇུ་ནུ་ཀ་ཊི་ལ་བརྒྱུད་བྱས་ཕེབས་དགོས་ཀྱི་འདུག་བ་ད་མི་གལ་ལ་ཅིག་ཡང་མཚམས་མཚམས་བོད་པའི་གཞོན་སྐྱེས་མང་པོ་ཞེ་པོ་ཅིག་མཚམས་རེ་ཡང་ཅིག་ད་ཅིག་ཡང་ལས་མེད་སྒང་ལ་ལྷག་ཡག་གི་གནས་སྟངས་དེ་འདྲས་ཡོང་གི་འདུག་དེ་ཚོའི་ཐོག་ལ་ཡང་རྣམ་པ་ཚོའི་ངོས་ནས་ཅིག་དགོངས་པ་བཞེས་བྱས་ཡང་ཁོ་རང་ཚོའི་ཀྱི་ཆེད་དུ་རང་ཡང་ཅིག་ལམ་སྟོན་གནང་ཡག་ད་དེ་འདྲས་ཀྱི་ལས་གཞི་འདྲས་ཡོད་ན། རེད། ང་ཚོས་ཀྱི་སྤྱིར་བཏང་ད་ཕྱག་ལས་མ་གནང་ནས་བཞུགས་མཁན་ད་གཞོན་སྐྱེས་ད་སོ་སོ་གི་ཕྱག་ལས་མ་གནང་ནས་ཨ་ནི་སོ་སོའི་མདུན་ལམ་ག་རེ་བྱེད་དགོས་ཡོད་མེད་འདི་སྒང་ལ་ཡང་བསམ་བློ་བཏང་ནས་བཞུགས་མཁན་མང་པོ་ཅིག་ཡོད་རེད་དེ་ཚོ་ལ་ང་ཚོ་ཁ་ཐུག་ཕ་ད་དེ་འདྲ་དེང་སང་ཁ་ཐུག་ཁ་ཐུག་འབྲེལ་བ་བྱས་འདི་ད་དམིགས་བསལ་བྱུང་ཡོད་མ་རེད་ཡིན་ནའང་ང་ཚོས་ད་གཟའ་ལྷག་གཟའ་ཕུར་བུ་རྟག་པར་ང་ཚོས་ཀྱི་སྤྱིར་བཏང་བོད་པའི་སྤྱི་ཚོགས་རེད་ད་དུང་མ་ཇུ་ཊི་ལ་ནང་ལོགས་ལ་ད་དེང་སང་ཚོང་གི་ལྟེ་གནས་ཤུགས་ཆེན་པོ་ཆགས་དུས་ཙམ་པ་དེ་ནང་ལ་ཡང། ཅིག་གི་ལས་ཀ་གི་གོ་སྐབས་དང་དེ་འདྲའི་མང་པོ་ཅིག་ང་ཚོ་གསལ་བསྒྲགས་བྱེད་སྡོད་དུས་སྤུ་གུ་མང་པོ་ཞེ་པོ་ཅིག་གིས་དེ་ལ་མཉམ་ཞུགས་བྱེད་མཁན་ཡོང་གི་འདུག་ཨ་ནི་སྤུ་གུ་ད་ལྟ་བར་དུ་སྤུ་གུ་མང་པོ་ཞེ་པོ་ཅིག་ཡང་ལས་གནས་ག་ས་ག་ལ། ཨ་ནི་སླབ་གྲྭ་ཁག་རེད་ཟ་ཁང་རེད་ག་ས་ག་ལ་ལས་ཀ་གི་གོ་སྐབས་བྱུང་བ་ཡང་ནི་མང་པོ་བྱུང་སོང། དེ་གི་སྤུ་གུ། ཚོ། ཕ་མ་ཁ་ཤས་ཀྱིས་སྤུ་གུ་ཁྲིད་ནས་ཡང། ལམ། ངའི་སྤུ་གུ་དེ་འདྲས་རེད་ད། རྗེས་མ་ཆ་ཤས་ག་རེ་ག་རེ་བྱས་ན་ཡག་པོ་ཡོད་རེད། དེ་འདྲས་སྒང་ལ་ཡང་ལམ་སྟོན་ཞུ་གར་སླེབས་མཁན་ཡང་མང་པོ་བྱུང་སོང་ལགས། ལགས། ཨ་ཙང་སེ་བྷི་ལགས་ད་ང་ཚོའི་སློབ་གྲྭ་ལ་ཅིག་མདུན་ལམ་སློབ་སྟོན་གནང་པའི་སྐབས་སུ་དེ་སྔ་ཡིན་པ་ཡིན་ན་ད་ཅིག།

ད་དེང་སང་འཛམ་བུ་གླིང་འཁྲུག་ཆ་དོད་པོ་འདིའི་སྐབས་སུ་ཡང་ལས་ཀའི་ཁོར་ཡུག་དེ་མ་འདྲ་བ་ཆགས་ཡོད་རེད་དཔེར་ན་ད་ཅིག་ཅིག་ང་ཚོ་དེང་སང YouTube དྲ་རྒྱའི་སྟེང་ལ་ཡང་ཅིག་བརྙན་ཐུང་བཟོས་དེའི་གི་ཐོག་ནས་སོ་སོ་ལ་ཡང་རྗེས་འབྲང་པ་མང་པོ་ཡོང་པས་ན་དེའི་ཐོག་ནས་ཡང་འཚོ་བ་སྐྱེལ་བྱེད་གནང་ཐུབ་ཡག་གནས་སྟངས་ཆགས་ཀྱི་འདུག་བ་དེ་འདྲའི་གདམ་ག་མང་པོ་ཡོད་པའི་སྐབས་སུ་རྣམ་པ་ཚོའི་ངོས་ནས་ཡང་སློབ་ཕྲུག་ཚོ་ལ་སོ་སོ་དཔེར་ན་སློབ་སྦྱོང་རང་སྒང་ཁོ་རང་ཚོ་འདུན་པ་ཞུགས་མེད་པ་ཡིན་ན་དེ་མིན་ཡང་ཁོ་རང་ཚོ་གི་ད་དེང་སང་ཡང་ཅིག་ལས་ཀའི་ཁོར་ཡུག་འདི་མ་འདྲ་བ་ཡིན་དུས་དེ་ཚོ་ནང་ལོགས་ནས་གོ་སྐབས་འཚོལ་ཡ་ལ་སོགས་པའི་སྒང་ལ་ཡང་ཅིག་ལམ་སྟོན་གནང་གི་ཡོད་ན། དང། ང་ཚོས་ཀྱི་ད་སྤྱིར་བཏང་ལམ་སྟོན་བྱེད་སྟངས་ཁོ་རང་གི། ང་ཚོས་ཀྱི་ད་བྱེད་སྟངས་དེ་ག་འདྲའི་ཆགས་བསྡད་ཡོད་ལབ་ན་ནི། སྔོན་མ་ཡིན་ན་ང་ཚོས་ཁྱེད་རང་སྲུང་བ་ན་ཞིག་རེད་ཅེས་ཀྱི་ལམ་སྟོན་བྱེད་སྟངས་ཁོ་རང་སློབ་གྲྭ་ལ་ད་ང་ཡི་སློབ་གྲྭ་ཡོད་དུས་ཙམ་པ་དེ་འདྲའི་རང་རེད་ཅིག་གི། ག་རེ་ག་རེ་སོ་སོའི་སློབ་སྦྱོང་ག་རེ་ཚན་རིག་སྦྱངས་པ་ཡིན་ན་ཚན་རིག་གི་ནང་ལ་བཟོ་རིག་སྒང་ལ་སྦྱང་ཡ་ཡོད་རེད་ཨེམ་ཆི་ཆགས་ཡ་ཡོད་རེད་དེ་འདྲའི་སྒང་ལ་ནི་ཤུགས་ཆེན་པོ་བྱེད་ཅིག་གི་ཤེས་ཡོན་རང་དང་འབྲེལ་བ་ཡོད་རྒྱུར་གྱི། མདུན་ལམ་མང་པོ་ཅིག་ལ་འགྲེལ་བཤད་སྐྱོན་དེ་གོ་རེད་དེ་ནོར་རེད་ནི་ཞུས་མེད། ཡིན་ནའི་ད་ང་ཚོས་ད་ལྟ་མདུན་ལམ་བྱེད་དུས་ཙམ་པ་ཕྲུ་གུ་དེ་ཚོ་ལ་སློབ་སྦྱོང་བྱས་པ་ཡིན་ན་ཡང་ཤེས་ཚད་མཐོ་པོ་སྒང་ལ་སློབ་སྦྱོང་བྱེད་ཐུབ་པའི་གི་གོ་སྐབས་ཡོད་རེད་བཟོ་རིག་སྒང་ལ་བྱས་པ་ཡིན་ན་ཨེམ་ཆི་ཆགས་པ་ཡིན་ན་དེ་འདྲས་གི་ཡོད་རེད་ཡིན་ནའི་ད་སོ་སོ་སློབ་སྦྱོང་ལ་དབྱིངས་ཞེ་དྲག་མེད་ད་སློབ་སྦྱོང་ལ་ནས་ད

ཨོ་ད་ང་འདིའི་སྒང་ལ་ཡག་པོ་ཡོད་དེ་འདྲས་བྱེད་འོས་ཟེར་ར་ང་གློག་བརྙན་བཟོ་ཡ་ལ་དགའ་པོ་ཡོད་ཡིན་ནའི་གློག་བརྙན་བཟོ་ཡ་དེ་ངེད་ཀྱི་མདུན་ལམ་ནང་ལ་འགོ་བཙུགས་དུས་ཙམ་པ་ང་ཡང་ཏིས་ཅིག་བཞག་ད་ཞོར་ལས་བྱེད་ཨ་ནི་དེ་ནས་ཕྱིས་སུ་ཡག་པོ་ཆགས་ན་ང་ཡང་འདི་མུ་མཐུད་ནས་ད་ག་རང་ལ་བྱེད་ཀྱི་ཡིན་ལབ་པའི་དེ་འདྲས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་དེ་ང་ཚོ་གི་གང་ཐུབ་ཐུབ་གི་ཕྲུ་གུ་དེ་ཚོ་ལ་བསམ་བློ་གཏང་ཡ་གི་གོ་སྐབས་དང་ཨ་ཡ་ཅིག་གི་མདུན་ལམ་སློབ་སྟོན་ཡང་ནས་ཡང་དུ་ལེན་ཐུབ་ཡ་གི་གོ་སྐབས་དེ་ང་ཚོ་བྱེད་བཞིན་ཡོད་ལགས། ལགས་སོ་ཀུན་བཟང་ཚེ་འཕེལ་ལགས་ད་ངའི་དྲི་བ་ཐ་མ་དེ་འདི་ཡིན། ཀུན་བཟང་ཚེ་འཕེལ་ལགས་ལྟ་བུ་ཕྱག་མཚོན་པོས་ནི་ད་ན་གཞོན་ནུས་པའི་ལས་གཞི་ཚོགས་པའི་འགན་འཛིན་ཆགས་བསྡད་ཡོད་རེད་དེ་ནང་བཞིན་གྱི་ད་ན་གཞོན་ཅིག་ཆགས་བསྡད་ཡོད་རེད་ཁྱེད་རང་ངོས་ནས་དེ་རིང་ང་ཚོ་རླུང་འཕྲིན་གསན་མཁན་ཚོས་ད་དམིགས་བསལ་ལྷག་པར་དུ་ན་གཞོན་ཚོ་ལ་དམིགས་བསལ་ཅིག་ག་རོགས་སོ་སོའི་མདུན་ལམ་དང་འབྲེལ་བའི་ཐོག་ལ་མ་འོངས་པར་ཡང་ཅིག་བསམ་བློ་གཏོང་ཕྱོགས་འདིའི་ཐད་ལ་ཨ་ནི་ཡང་ཁོ་རང་ཚོ་ལ་ལམ་སྟོན་གནང་ཡ་མདོར་བསྡུས་གསུང་རོགས་བྱེད་ད། ལགས་སོ། ང་ཚོ་གཞོན་སྐྱེས་བོད་པའི་གཞོན་སྐྱེས་རྣམས་ཚོ་ག་དུས་ཡིན་ནའི་དེ་བསམ་ཡ་མི་འདུག་ད་གནས་སྟངས་ཛ་དྲག་པོ་རེད་གནས་སྟངས་ང་ཚོ་དེ་རྒྱ་གར་ལ་བཞུགས་ཡོད་རེད་སོ་སོ་མི་སེར་ཅིག་མ་རེད་ཡིན་ནའི་དེ་གི་གནས་སྟངས་ཕར་བཞག་ནས་ད་སོ་སོ་ངོས་ནས་ཡང་ཅིག་རྣམ་དཔྱོད་སྟོན་པ་ཡིན་ན་རྣམ་དཔྱོད་སྟོན་ས་མང་པོ་ཅིག་ཤུགས་ཆེན་པོ་ཅིག་ཡོད་པ་ཚོང་ལས་སྒང་ལ་རེད་ཨ་ནས་སློབ་སྦྱོང་སྒང་ལ་རེད་ཨ་ནས་གོ་སྐབས་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་པ་དེ་འདུག་དེ་ནས་ད་གཞོན་སྐྱེས་རྣམས་སུ་དམིགས་བསལ་མཐོ་སློབ་ཐོན་དེ་འདྲ་བྱས་ནས་ག་དུས་ཡིན་ནའི་སོ་སོ་གི་མདུན་ལམ་ཅིག་ང་འདི་རང་བྱེད་ཀྱི་ཡིན་ལབ་ཡ་གི་བསམ་བློ་སླེབས་ཐུབ་ཡ་གི་རེ་ཟུང་མ་གཏོགས་དཔེ་ཁག་པོ་རེད་དེ་ཡིན་ཙང་ཉིན་ལྟར་རེ་བཞིན་སོ་སོ་ག་རེ་ཡག་པོ་ཡོད་མེད་དེ་ཅིག་སོ་སོ་སོ་སྦྱངས་ནས་འགྲོ་བསྡད་མཁན་ཡིན་ཙང་ཨ་ནེ་ཅིག་གི་ཞེ་དྲག་གི་ཅིག་ལས་ཀ་མ་བྱས་ནས་བསྡད་ཡ་ད་དེ་འདྲའི་སྒང་ལ་དུས་ཚོད་ཕལ་ཆེན་འཕྲོ་བརླག་འགྲོ་གི་རེད་བསམ་གྱི་འདུག་ཨ་ནེ་དེ་བྱས་ཙང་ལས་ཀ་ག་རེ་ཡིན་ནའི་ཆུང་ཙག་ག་རེ་ཡིན་ནའི་དེ་ལ་ཉམས་མྱོང་ས་དེ་ནས་ཡང་ཤེས་ཚད་ཅིག་ཡོང་དུས་བསམ་ཨོ་ང་འདི་འདིའི་རིགས་ལ་ང་དངོས་གནས་བྱས་ན་ང་འདི་ལ་དགའ་བོ་མི་འདུག་ང་ཕ་འདྲས་བྱས་ན་ཡག་ག་ཡོད་ས་རེད་དེ་འདྲ་གི་ཉམས་མྱོང་བསག་ཡའི་བསག་ཡའི་གོ་སྐབས་བྱས་པ་ཡིན་ན་ང་ཚོ་གི་གོ་སྐབས་མ་བཏང་བ་གི་བཀོད་ཅིག་མི་འདུག་བསམ་གྱི་འདུག་ད་ག་རེ་ཡིན་ནའི་བྱས་པ་ཡིན་ན་ཨ་ནི་ཅིག་དཔལ་འབྱོར་ཐོག་ནས་ཡིན་ནའི་ག་རེ་ཡིན་ནའི་ཨ་ནི་ང་ཚོ་ནང་བཞིན་གྱི་བོད་པའི་ཚོགས་པ་མང་པོ་ཞིག་ཅིག་གཅིག་དེ། གནད་འགག་མ་འདྲ་མ་འདྲ་ལ་ཕྱག་ལས་གནང་བསྡད་མཁན་ཡོད་རེད་དེ་ཡིན་ཙང་ང་ཚོ་ལ་འབྲེལ་བ་བྱེད་འདོད་དེ་ང་ཚོས་གལ་སྲིད་འཇོན། འཇོན་ཐུབ་པ་ཡིན་ན་ང་ཚོས་རོགས་པ་བྱེད་དེ་མིན་ན་ཡང་ཕར་ཚུར་ག་བ་ལ་འབྲེལ་བ་ཐུག་དགོས་ནའི་འབྲེལ་བ་ཐུག་རེད་ཡ། བོད་གཞུང་ལ་འབྲེལ་བ་ཐུག་དགོས་ཡིན་ན་ཁག་ཐུག་བྱས་ཙང་ད་ང་ཚོ་གཞོན་སྐྱེས་རྣམས་སེམས་ཤུགས་ཆག་ཡ་མི་འདུག་མུ་མཐུད་ནས་ཅིག་བྱས་པ་ཡིན་ན་དངོས་གནས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་སྡོམ་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། འཛམ་གླིང་ནང་གི་དཔལ་འབྱོར་གྱི་ཐོག་ནས་ཡར་ཐོན་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་ཀྱི་ཐོག་ཡུཀ་རེན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་དགོངས་ཚུལ་མི་མཐུན་པའི་དཀའ་རྙོག་སེལ་ཐབས་སུ་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་མཆོག་གིས་འབྲེལ་བའི་ཟམ་པ་ལྟ་བུ་གནང་ནས་འགྲིག་འཇགས་གནང་ཐབས་གནང་བར་ལམ་ལྷོང་བྱུང་ཡོད་ལུགས་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག།